སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཅིག་གི་སྔ་དྲོའི་རླུང་འཕྲིན་ལས་རིམ་ཐད་གཏོང་འདི་ད་ལྟ་འགོ་འཛུགས་ཞུ་གི་ཡིན། ལས་རིམ་འགོ་འཛུགས་ཞུ་མཁན་ང་པ་སངས་སྐྱིད་དང། ང་ཚེ་བརྟན་ཆོས་སྒྲོན་ཡིན། དེ་རིང་གི་ལས་རིམ་ནང་ལ། ཏུར་ཀི་གཞུང་ནས་ཡུལ་དེའི་ནང་དུ་ཡུ་གུར་བ་དང་ཡུ་གུར་བའི་སྒྲིག་འཛུགས་ཁག་གི་ཐོག་ལ་རྒྱ་ནག་གཞུང་གི་ཆེད་དུ་སོ་ལྟ་བྱེད་མཁན་དོགས་གཞི་ཡོད་པའི་མི་དྲུག་འཛིན་བཟུང་བྱས་ཡོད་པའི་སྐོར་དང།
ར་ཤི་ཡས་ཡུག་རེན་ལ་དམག་འཁྲུག་བརྒྱབ་ནས་ད་ཆ་ལོ་གསུམ་ཙམ་ཞིག་འགྲོ་གི་ཡོད་པའི་དུས་འདིར་སྲིད་འཛིན་པུ་ཏིན་གྱིས་ནུབ་ཕྱོགས་པ་ཚོས་ཡུག་རེན་ལ་རྒྱབ་སྐྱོར་མཚམས་འཇོག་ཡོང་རྒྱུར་སྒུག་ནས་བསྡད་ཡོད་པའི་སྐོར་དང།
རྒྱ་གར་གཞུང་ལ་ངོ་རྒོལ་བྱེད་མཁན་གྱི་ཞིང་པ་ཚོས། གྲོས་གཞི་ལ་ཁས་ལེན་མ་བྱས་པ་དང་གཟའ་ལྷག་པའི་ཉིན་མོ་རྒྱལ་ས་ལྡི་ལིའི་བར་དུ་མདུན་སྐྱོད་བྱེད་རྒྱུའི་འཆར་གཞི་ཡོད་པའི་སྐོར། རྐང་རྩེད་པོ་ལིའི་ནང་གྲགས་ཆེ་བ་མེ་སི་ཡིས་ཉེ་ཆར་ཧོང་ཀོང་ནང་གི་རྩེད་འགྲན་ནང་མཉམ་ཞུགས་བྱས་མེད་པ་དེར་སྐྱོན་བརྗོད་ཤུགས་ཆེ་ཡོང་གི་ཡོད་པའི་སྐོར་དང། ད་ལྟ་སྔོན་ལ་དེ་རིང་གི་འཛམ་གླིང་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། ཨུ་རུ་སུའི་ཁྲིམས་ཁང་ཞིག་ནས་གཟའ་མིག་དམར་གྱི་ཉིན་མོ་ཁོ་ཚོའི་བཙོན་ཁང་གི་ནང་དུ་ཡོད་པའི་ཨ་མེ་རི་ཀའི་གསར་འགོད་པ Evan Gershkovich། སྤྱི་ཟླ་གསུམ་པའི་ཚེས་སུམ་ཅུ་ཐམ་པའི་བར་དུ་སྔོན་འགྲོའི་ཁྲིམས་ཞིབ་ཁག་མཇུག་སྒྲིལ་གྱི་མེད་སྟབས་མུ་མཐུད་དེ་བཀག་ཉར་བྱེད་རྒྱུ་ཡིན་པའི་གསལ་བསྒྲགས་ཤིག་བྱས་ཡོད་པའི་གནས་ཚུལ་ཐོན་འདུག་ཁོང་ལོ་སུམ་ཅུ་སོ་གཉིས་ཡིན་པའི་གསར་འགོད་པ་ཁོང་ནི་ཨ་མི་རི་ཀའི་སོ་ཉུལ་ཡིན་པའི་དོགས་པའི་འོག་ལ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་གསུམ་པའི་ནང་དུ་འཛིན་བཟུང་བྱས་པ་ཞིག་ཡིན་པ་རེད། ཡང་ད་ལྟ་རང་གསར་དུ་གནས་ཚུལ་ཐོན་གསལ་བྱས་ན་ཨུ་རུ་སུ་གཞུང་གིས་ཨ་མི་རི་ཀའི་རླུང་འཕྲིན་ཁང་དང་ཁྱབ་ཁོངས་གཅིག་པ་ཡིན་པའི Radio Free Europe དང Radio Liberty། ཡུ་རོབ་རང་དབང་བརྙན་འཕྲིན་དང་རང་དབང་རླུང་འཕྲིན་ཁང་དེ་ཨུ་རུ་སུའི་དགའ་བསུ་མི་ཐོབ་པའི་ཚོགས་པ་བརྒྱ་དང་བཞི་བཅུ་ཞེ་གཉིས་ཀྱི་ཁོངས་སུ་མིང་འདོན་བྱས་ཡོད་པ་རེད། བརྙན་འཕྲིན་ཁང་དང་རླུང་འཕྲིན་ཁང་དེ་ནི་ཨ་མི་རི་ཀའི་གཞུང་ནས་འགྲོ་གྲོན་བཏང་པའི་ཤར་ཡུ་རོབ་ཀྱི་རྒྱལ་ཁབ་ཁག་ལ་རྒྱང་བསྲིངས་གཙོ་བོར་བྱེད་མཁན་གྱི་གཞུང་འབྲེལ་མ་ཡིན་པའི་རྒྱང་བསྲིངས་ཁང་ཞིག་ཡིན་པ་དང། ཡོ་རོབ་རང་དབང་རླུང་འཕྲིན་ཁང་ནི་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོར་བཙུགས་པ་དང་རང་དབང་རླུང་འཕྲིན་ཁང་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལ་བཙུགས་པ་ཞིག་དང་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལ་ཟླ་སྒྲིལ་བཏང་པ་ཞིག་ཡིན་པ་དང་ཡོ་རོབ་ཀྱི་རྒྱལ་ཁབ་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས Prague གི་ནང་དུ་ལས་ཁུངས་ཨ་མ་རྟེན་གཞི་བྱས་པའི་ཐོག་སྐད་ཡིག་ཉི་ཤུ་རྩ་བདུན་གྱི་ཐོག་ནས་རྒྱལ་ཁབ་ཉི་ཤུ་རྩ་གསུམ་ཙམ་ཞིག་གི་ནང་རྒྱང་བསྲིངས་བྱེད་ཀྱི་ཡོད་པ་དང་གྲང་དམག་འཁོན་འཛིན་གྱི་སྐབས་སུ་གཙོ་བོ་ཨུ་རུ་སུ་དམར་ཤོག་ལ་སྐྱོན་བརྗོད་ཀྱི་ཆེད་དུ་བཙུགས་པ་ཞིག་ཡིན་པ་ལྟར་ད་ལྟ་ཡང་ཨུ་རུ་སུ་གཞུང་ནས་རྒྱང་བསྲིངས་ཁང་དེ་ལ་སྐྱོན་བརྗོད་བྱེད་ཀྱི་ཡོད་པ་རེད། དེང་སྐབས་རྒྱ་གར་ནང་ཞིང་པ་ངོ་རྒོལ་བ་ཚོས་རྒྱ་གར་གཞུང་གི་ཞིང་པའི་སྟོན་ཐོག་ཁག་ཅིག་གི་རིན་གོང། རིན་གོང་ལ་འགན་སྲུང་དགོས་པའི་དགོས་འདུན་བཏོན་གྱི་ཡོད་པའི་ལས་འགུལ་དེ་དག་ཞི་འཇམ་ཡོང་རྒྱུའི་སླད། རྒྱ་གར་གཞུང་ཕྱོགས་ནས་བཏོན་པའི་གྲོས་འཆར་དེར་ཞིང་པའི་མཐུན་ཚོགས་ནས་ཁས་ལེན་མ་བྱས་པར། ཁོང་ཚོའི་དགོས་འདུན་ཁག་ཆ་ཚང་མ་འགྲུབ་བར་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་བསྐྱོད་ནས་ངོ་རྒོལ་ལས་འགུལ་ཁག་མུ་མཐུད་ནས་སྤེལ་རྒྱུ་ཡིན་ཞེས་བརྗོད་ཀྱི་ཡོད་པ་རེད། ཞིང་པ་ཚོས་ངོ་རྒོལ་ལས་འགུལ་དེ་དག་ས་སྤེལ་ནས་གཟའ་འཁོར་གཅིག་ཙམ། འགྲོ་གི་ཡོད་པའི་དུས་འདིར་ཞིང་པ་ཚོས་རྒྱལ་ས་ལྡི་ལི་ནང་བསྐྱོད་ནས། ངོ་རྒོལ་ལས་འགུལ་ཁག་མུ་མཐུད་ནས་སྤེལ་རྒྱུའི་ཆོད་སེམས་འཛིན་གྱི་ཡོད་འདུག་ན་ཡང་ཞིང་པའི་ཞིང་པ་ངོ་རྒོལ་བ་རྣམས་རྒྱལ་ས་ལྡི་ལི་ཕྱོགས་སུ་བསྐྱོད་ཡུལ་ལམ་གཞུང་ཁག་གི་སྟེང་གཟེ་མ་ར་མགོ་དང་ལྕགས་གཟེར་ལ་སོགས་བཞག་ནས་བདེ་འཇགས་མི་སྣ་ཚོས་བཀག་འགོག་ཤུགས་ཆེན་བྱེད་ཀྱི་ཡོད་པ་རེད། དམ་དྲག་དེ་དག་ནི་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཞིང་པ་ངོ་རྒོལ་བ་ཚོས་རྒྱལ་སའི་མཐའ་མཚམས་ས་ཁུལ་ཞིག་ཏུ་གུར་སྤུབ་པ་སོགས་བྱས་ཏེ། ཧ་ལམ་ལོ་གཅིག་ཙམ་ཞིག་གི་རིང་ངོ་རྒོལ་ལས་འགུལ་སྤེལ་ཡོད་པ། སྤེལ་ཡོད་པའི་གནས་སྟངས་དེ་རིགས་བསྐྱར་དུ་མི་ཡོང་བ་བྱ་རྒྱུའི་སླད་བཀག་འགོག་བྱེད་ཀྱི་ཡོད་པ་བཅས། ཡུ་རོབ་མཉམ་འབྲེལ་རྒྱལ་ཁབ་ཁག་ནས་རང་རྒྱལ་ཁབ་ཁག་གི་ནང་དུ་ཡོད་པའི་ཨུ་རུ་སུའི་གཞུང་ཚབ་ཚོ་བཀའ་བཀུག་གིས་སྲིད་འཛིན་ཕུ་ཏིན་དང་ཁོང་གི་སྲིད་གཞུང་ལ་ངོ་རྒོལ་བའི་འགོ་ཁྲིད་ཕྱོགས་འགལ་བའི་དབུ་ཁྲིད་ཨ་ལེག་སི་ན་ཝལ་ནི་གཟའ་འཁོར་སྔོན་མའི་གཟའ་པ་སངས་ཉིན་མོ

ཨིསི་རཱཨེལ་དང་ཧ་མཱ་སི་གཉིས་ཀྱི་དམག་འཁྲུག་དེ་དག་ནང་བསམ་ཡུལ་ལས་འདས་པའི་དཀའ་སྡུག་མྱོང་མཁན་པ་ལི་སི་ཐན་གྱི་ཞི་བའི་མི་དམངས་ཚོར་མི་སྤྱོད་དགེ་བའི་རོགས་རམ་མཁོ་སྤྲོད་ཐུབ་ཐབས་སླད་སྐབས་གཅིག་རིང་མེ་འཕེན་མཚམས་འཇོག་དགོས་པའི་གྲོས་འཆར་དེར་བཀག་འགོག་བྱས་ཏེ་ཨ་མི་རི་ཀའི་གྲོས་འཆར་གཞན་པ་ཞིག་འདོན་རྒྱུ་ཡོད་ལུགས་བརྗོད་པ་དང་ཆབས་ཅིག་ཚོགས་མི་རྒྱལ་ཁབ་བཅོ་ལྔ་ཡོད་པ་དེ་དག་གིས་མེ་འཕེན་མཚམས་འཇོག་དགོས་པའི་གྲོས་འཆར། གྲོས་འཆར། དོན་ཚན་ཁག་གི་ནང་ཧ་མཱས་རུ་ཁག་གིས་དོ་དམ་བཙན་བཀག་ཏུ་ཡོད་པ་ཨི་སི་རལ་གྱི་མི་རིགས་རྣམས་གློད་བཀྲོལ་དགོས་ཀྱི་ཡོད་པའི་གནད་དོན་དེ་ངེས་པར་དུ་བཅུག་དགོས་པའི་ནན་སྐུལ་བྱེད་ཀྱི་ཡོད་པ་རེད། ད་ལྟའི་ཆར་ཨལ་ཇི་རི་ཡས་འདོན་སྤེལ་བྱས་པའི་གྲོས་འཆར་དེར་བདེ་འཇགས་ལྷན་ཁང་གི་ཚོགས་མི་རྒྱལ་ཁབ་བཅུ་གསུམ་ནས་རྒྱབ་སྐྱོར་དང་དབྱིན་ཡུལ་ནས་བར་བཞུགས་བྱས་ཡོད་འདུག་ཨ་མི་རི་ཀས་ན་ནིང་ཕྱི་ཟླ་བཅུ་གཅིག་ན་ནིང་ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་མོ་ཨི་སི་རལ་ལ་ཧ་མཱས་རུ་ཁག་གིས་གཏོར་རྒོལ་བྱས་པའི་དོན་རྐྱེན་བྱུང་བའི་རྗེས་བདེ་འཇགས་ལྷན་ཁང་ནང་མེ་འཕེན་མཚམས་འཇོག་དང་འབྲེལ་བའི་གྲོས་འཆར་ཁག་ལ་འགོག་རྐྱེན་བྱས་པ་ཐེངས་མ་གསུམ་པ་དེ་ཆགས་ཀྱི་ཡོད་པ་རེད། ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཨ་མི་རི་ཀའི་སྲིད་འཛིན་འོས་འདེམས་ལས་འགུལ་ཆེད་ཀྱི་སྔོན་འགྲོའི་འགྲན་རྩོད་ཁག་གི་གྲུབ་འབྲས་ལ་གཞིགས་ན་ད་ལོ་བསྐྱར་དུ་དམངས་གཙོ་སྲིད་དོན་ཚོགས་པའི་ངོས་ནས་སྐུ་ཞབས་ཇོ་བྷའི་ཌེན་དང་སྤྱི་མཐུན་སྲིད་དོན་ཚོགས་པའི་ངོས་ནས་སྐུ་ཞབས་ཌོ་ནལ་ཁྲོམ་གཉིས་མཐའ་མའི་སྲིད་འཛིན་འོས་མི་ཆགས་རྒྱུའི་རྣམ་པ་ཐོན་གྱི་ཡོད་སྟབས། འོས་མི་མང་པོ་ཞིག་གིས་སྲིད་འཛིན་འོས་མི་གཉིས་ནི་དགུང་ལོ་ཆེ་དྲགས་པའི་བསམ་ཚུལ་ཡོང་གི་ཡོད་པ་དང། ཨེ་བྷི་སི་གསར་ཁང་གིས་ཟླ་བ་འདིའི་འགོ་སྟོད་ལ་མི་མང་གི་བསམ་ཚུལ་བསྡུ་ལེན་བྱས་པའི་ནང། མི་མང་བརྒྱ་ཆ་ལྔ་བཅུ་ང་དགུ་ཙམ་གྱིས་སྲིད་འཛིན་འོས་མི་གཉིས་ཀ་དགུང་ལོ་མཐོ་དྲགས་ཡོད་པའི་བསམ་ཚུལ་བརྗོད་པ་དང་ཡང་ཉིས་སྟོང་ཉི་ཤུ་ཐམ་པའི་སྐབས་དང་འདྲ་བར་སྐུ་ཞབས་ཇོ་བྷའི་ཌེན་དང་ཌོ་ནལ་ཁྲོམ་གྱི་བར་རྩོད་གཞི་བསྐྱར་དུ་ཡོང་རྒྱུའི་གནས་ཚུལ་ཞིག་མཐོང་ཐོས་མེད་པའི་བསམ་ཚུལ་བརྗོད་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐན་ནང་ཨ་རིའི་རླུང་འཕྲིན་ཁང་ནས་ལས་རིམ་དངོས་གཞི་ཁག་སྙན་སྒྲོན་ཞུ་གི་ཡིན། ཏུར་ཀིའི་ཡུལ་གྲུའི་ནང་དུ་ཡོད་པའི་ཡུ་གུར་བ་དང་ཡུ་གུར་བའི་ཚོགས་པའི་སྒྲིག་འཛུགས་ཁག་ལ་རྒྱ་ནག་གཞུང་གི་ཆེད་དུ་སོ་ལྟ་བྱེད་པའི་དོགས་གཞིའི་འོག་ཏུ་མི་དྲུག་འཛིན་བཟུང་བྱས་པ་དང་ད་དུང་མི་གཅིག་འཚོལ་ཞིབ་བྱེད་བཞིན་ཡོད་པ་སོགས་ཀྱི་གནས་ཚུལ་ཐོན་པ་ཞིག་འཕྲིན་ལས་ཆོས་སྒྲོན་ལགས་སྙན་སྒྲོན་ཞུ་གནང་གི་རེད། རེས་གཟའ་མིག་དམར་གྱི་ཉིན་མོར་ཏུར་ཀི་ཡི་གཞུང་ཞབས་ཀྱིས་བརྗོད་ཡོད་ས་ཞིག་ལ་རྒྱ་ནག་གཞུང་གི་གསང་བའི་ལས་ཁུངས་ཀྱི་སླད་དུ་ཏུར་ཀི་ཡི་ནང་དུ་ཡུ་གུར་བའི་མི་རིགས་དང་ཡུ་གུར་བའི་ཚོགས་པ་སྒྲིག་འཛུགས་དེ་འདྲར་སོ་ལྟ་བྱས་པའི་དོགས་པ་ཆེ་སའི་མི་དྲུག་ཏུར་ཀི་ཡིས་འཛིན་བཟུང་དོ་དམ་བྱས་ཡོད་པ་དང། དྲུག་པོ་དེ་དག་གི་སྟེང་ལ་ད་དུང་མི་གཞན་དག་ཞིག་འཛིན་བཟུང་དོ་དམ་བྱ་རྒྱུར་ཏུར་ཀི་ཡིས་འཚོལ་བཞིན་པ་གསུངས་ཡོད་པ་ཞིག་ཏུར་ཀི་ཡི་གསར་འགྱུར་ལས་ཁུངས་མིང་ལ་ཨ་ན་རྡོ་ལུ་ཟེར་བས་གནས་ཚུལ་ཞིག་སྤེལ་བཞག་ཏུར་ཀི་ཡིས་རྒྱ་ནག་གཞུང་ལ་ཁ་གཏད་ཀྱི་བྱེད་སྟངས་དེ་ལྟར་ནི་སྤྱི་བཏང་དཀོན་པོ་བརྩི་སྲོལ་འདུག་ཏུར་ཀི་ཡི་སྲིད་འཛིན་ར་ཇིབ་ཏཱ་ཡིབ་ཨར་དོ་གྷན་དེ་སྔ་ཕྱི་ལོ་ཉིས་སྟོང་དགུར་ཏུར་ཀི་ཡི་སྲིད་བློན་ཡིན་དུས། རང་ཉིད་ཡུ་གུར་བའི་རང་དབང་དང་ཐོབ་ཐང་གི་འཐབ་རྩོད་སྣེ་ཁྲིད་མཁན་ཞིག་ཡིན་པའི་ལས་འགུལ་དེ་འདྲ་སྤེལ་ནས་ཆོས་ལུགས་རྒྱ་ཆེར་ཁ་ཆེ་ཡིན་པའི་ཡུ་གུར་བའི་མི་རིགས་རྒྱ་ནག་གཞུང་གིས་རྩ་མེད་བཟོ་རྩིས་བྱེད་ཀྱི་ཡོད་པ། རྒྱ་ནག་གཞུང་ལ་ཁོང་གིས་ཉེས་འཛུགས་བཙུགས་པ་སོགས་གནང་ཡོད་ནའང་ཁོང་གིས་རྒྱ་ནག་གཞུང་ལ་སྐྱོན་བརྗོད་གནང་སྲོལ་ཚོ་རྗེས་སུ་འཇམ་ལ་བཏང་ནས། ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་རྒྱ་ནག་ལ་འཚམས་འདྲིར་ཕེབས་དུས། ལོ་ཉི་ཤུ་ལྷག་གི་རྗེས་སུ་རྒྱ་ནག་ལ་ཕེབས་མཁན་གྱི་ཏུར་ཀི་ཡི་སྲིད་བློན་དང་པོ་དེ་བྱས་ཡོད་པ་རེད། དེ་ནས་ཉིས་སྟོང་བཅུ་དགུ་ལོར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་ལ་ཏུར་ཀི་ཡིས་ཡུ་གུར་བའི་ཆོས་དད་རང་དབང་ཐེ་བའི་འགྲོ་བ་མིའི་ཐོབ་ཐང་ཚོར་རྒྱ་ནག་གཞུང་གིས་བརྩི་བཀུར་ཞུ་དགོས་པ་ཏུར་ཀི་ཡིས་གསུངས་པ་ཞིག་བྱུང་དུས་ཏུར་ཀི་དང་རྒྱ་ནག་གཞུང་གི་འབྲེལ་བ་ལ་དེ་དུས་གས་ཆག་ཞིག་བྱུང་ཡོད་པ་དང་སྐབས་དེ་དུས་ཏུར་ཀི་ཡི་མཚོ་ཁའི་གྲོང་ཁྱེར་ཨིཛ་མིར་དུ་རྒྱ་ནག་གཞུང་གི་དོན་གཅོད་ལས་ཁུངས་ཡོད་པ་ཞིག་རེ་ཞིག་སྒོ་བརྒྱབ་རྒྱུ་རྒྱ་མིས་གསལ་བསྒྲགས་བྱས་པ་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་ཏུར་ཀི་ཡིས་རྒྱ་ནག་གཞུང་ལ་ཡུ་གུར་བའི་ཐོབ་ཐང་རྡོག་རོལ་གཏང་རྒྱུ་མེད་པ་བརྗོད་པའི་ལན་པར་རྒྱ་མིའི་འཁོན་ལན་ཞིག་ཡིན་པ་མཐོང་ཚུལ་ཆེན་པོ་ཁྱབ་ཡོད་པ་རེད། ཏུར་ཀི་ནི་གླིང་ཆེན་ཨེ་ཤི་ཡ་དང་ཡུ་རོབ་ཀྱི་བར་དེར་ཆགས་ཡོད་དུས་རྒྱ་མིའི་རྒྱུད་གཅིག་ལམ་གཅིག་གི་ལམ་དུ་ཏུར་ཀི་རང་ཉིད་ལ་ཚོང་དང་དཔལ་འབྱོར་རྒྱ་ཆེ་འཁོར་བ་ཏུར་ཀིའི་ས་ཐོག་ཏུ་ལམ་འགག་དང་བསྟི་གནས་ལྟེ་བ་ཞིག་གོང་འཕེལ་ཡོང་བ་ཏུར་ཀི་ཡི་རེ་བ་ཞིག་ཡིན་པ་རེད་འདུག། ར་ཇིབ་ཏཱ་ཡིབ་ཨར་དོ་གྷན་ན་ནིང་ཉིས་སྟོང་ཉི་ཤུ་གསུམ་གྱི་ཕྱི་ཟླ་ལྔ་པར་ཏུར་ཀི་ཡི་སྲིད་འཛིན་ལ་ཡང་བསྐྱར་འདེམས་བསྐོ་བྱུང་དུས། ཏུར་ཀི་དང་རྒྱ་ནག་གཞུང་གི་འབྲེལ་བ་ཡར་ལ་ཕྱིན་པའི་ཁ་ཕྱོགས་ལ་ཕྱོགས་ནས་རྒྱ་མིའི་ཕྱི་སྲིད་བློན་ཆེན་ཝང་དབྱི། སྤྱི་ཟླ་བདུན་པར་ཏུར་ཀི་ལ་ཡོང་ནས་ཏུར་ཀི་ཡི་ཕྱི་སྲིད་བློན་ཆེན་ཧ་གཱན་ཧྥི་དཱན་མ་ཟད་སྲིད་འཛིན་ཨར་དོ་ཝན་རང་དང་ངོ་འཕྲད་བྱས་པ་བྱུང་ཡོད་པ་རེད། ཡུ་གུར་བ་ཚོའི་ཁ་ཆེའི་ཆོས་ལུགས་དང་ཡུ་གུར་བའི་མི་རིགས་ཀྱི་ངོ་བོ་ལ་རྒྱ་རྒྱ་ནག་གཞུང་གིས་རྩ་མེད་བཟོ་ཐབས་ཤིག་ལ་ཉེ་དུས་ཡུ་གུར་བ་ཁྲི་ཚོ་བཙོན་ར་ཐལ་རར་བཙོན་འཇུག་བྱས་པ་ཡུ་གུར་བ་ཚོ་དང་ཡུ་རོབ་མཉམ་འབྲེལ་ཨ་རི་སོགས་ཀྱིས་རྒྱ་ནག་གཞུང་ལ་ཉེས་འཛུགས་བཙུགས་ཡོད་པ་དང་ཡིན་ནའི་དེ་ལྟར་ཡིན་པ་རྒྱ་ནག་གཞུང་གིས་ངོས་ལེན་ཁྱོན་ནས་བྱེད་ཀྱི་མེད་པ་རེད། རྒྱ་ནག་གཞུང་གི་སྐད་ཆ་འགྲེལ་བརྗོད་བྱེད་སྟངས་ཀྱི་ནང་ལ་ཡུ་གུར་བའི་ནང་ལ་ཁ་ཆེ་ཐལ་སྤྱོད་པ་ཡོད་པ་དང་རྒྱ་ནག་གི་རྒྱལ་ཁབ་དུམ་བུར་ཁ་བྲལ་རྩིས་བྱེད་མཁན་ཡོད་པས་དེ་ཚོ་མེད་པ་བཟོ་དོན་ལ་བསམ་བློ་དང་ལྟ་བ་བསྒྱུར་དོན་དང་ལེན་སྟངས་སོགས་བསླབ་རྒྱུར་སྦྱོང་བརྡར་ལ་ཡུ་གུར་བ་རྒྱ་ཆེ་བསྐོངས་པ་སོགས་རྒྱ་མིས་རྒྱལ་སྤྱི་ལ་འགྲེལ་བརྗོད་བྱེད་ཀྱི་ཡོད་རེད། ཡུ་གུར་བ་དང་ཏུར་ཀི་ཡི་བར་ལ་མི་རིགས་ཀྱི་རྒྱུད་པ་དང་ཆོས་ལུགས་སྐད་ཡིག་སོགས་ཀྱི་ཐད་ནས་ཕན་ཚུན་ཉེ་པོ་དང་འབྲེལ་བ་ཡོད་པ་དང་ཏུར་ཀི་ཡི་ས་ཐོག་ཏུ་ཡུ་གུར་བ་ཁྲི་ལྔ་ཡས་མས་ཡོད་པ་གནས་ཚུལ་འདུག། ཏུར་ཀི་ས་ཐོག་ཏུ་གཞི་ཚུགས་པའི་ཡུ་གུར་བའི་ཆབ་སྲིད་ཀྱི་ལས་འགུལ་བ། Abdul Resid Amin Haji། ཨལ་མོ་ནི་ཏར་གསར་ཁང་ལ་གསུངས་ཡོད་ཟེར་ལ། གཟའ་མིག་དམར་གྱི་ཉིན་མོར་ཏུར་ཀི་རུ་རྒྱ་མིའི་སོ་པ་ཡིན་པའི་དོགས་པ་བྱེད་སའི་མི་དྲུག་ཙམ་ཏུར་ཀི་ཡིས་འཛིན་བཟུང་དོ་དམ་བྱས་པ་དེ་ནི་ཏུར་ཀི་ཡི་ས་ཐོག་གི་ཡུ་གུར་བ་ཚོ་ལ་རྒྱ་ནག་གཞུང་གིས་སོ་མྱུལ་བྱེད་སྒོ་མང་དུ་ཕྱིན་པའི་སྐབས་དུས་ཤིག་ལ་བྱུང་གི་ཡོད་པ་དང་དོགས་གཞི་དེ་ཚོ་འཛིན་བཟུང་དོ་དམ་བྱ་ཡག་ནི་ཏུར་ཀིའི་ས་ཐོག་གི་ཡུ་གུར་བ་ཁྲི་བདུན་ཡོད་པ་ཚོའི་བདེ་སྲུང་སྲུང་སྐྱོབ་བྱེད་རྒྱུར་གལ་ཆེན་པོ་ཡིན་པ་དང་ཏུར་ཀིའི་ས་ཐོག་གི་ཡུ་གུར་བ་དང་ཡུ་གུར་བའི་ཚོགས་པ་དེ་འདྲའི་ཚོགས་མིར་དུས་རྒྱུན་ཆ་རྒྱུས་མེད་པའི་མི་དེ་འདྲས་ཡུ་གུར་བའི་བཟོ་ཚོང་དེ་འདྲའི་གནས་ལུགས་གནས་ཚུལ་དང། ཡུ་གུར་བའི་བཟོ་ཚོང་དེ་ཚོར་ཚོང་འབྲེལ་བྱེད་མཁན་གྱི་བཟོ་ཚོང་ཁང་གི་སྐོར་སོགས་ཀྱི་གནས་ཚུལ་དྲིས་པ་སོགས་དོགས་པ་ལངས་ཡག་གི་སྐད་ཆ་དྲིས་མཁན་བྱུང་པ་དང། གནས་ཚུལ་དེ་ཚོ་བཤད་པ་དང་གནས་ཚུལ་དེ་ཚོ་མཁོ་སྤྲོད་བྱས་པའི་སྐྱིན་པ་ལ་དངུལ་གྱི་བརྔན་པ་སྤྲད་པ་སོགས་བྱུང་བ་ཞིག་ངོ་སྤྲོད་གནང་ཡོད་པ་རེད་འདུག་ཏུར་ཀི་རུ་ཡོད་པའི་རྒྱ་ནག་གི་གཞུང་ཚབ་ལ་གོང་ཞུས་ཀྱི་གནས་ཚུལ་དེ་དག་གི་སྐོར་ལ་གསར་ཁང་རོའི་ཏེར་གྱིས་དྲིས་དུས་འཕྲལ་དུ་ལན་སློག་མཁན་མ་བྱུང་བ་གསར་ཁང་དེས་བརྗོད་ཀྱིས།
ལས་རིམ་འདི་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས Voice of ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་ནས་སྙན་སྒྲོན་ཞུ་གི་ཡོད། ཡུཀ་རེན་གྱི་དམག་འཁྲུག་འདི་བརྒྱབ་ནས་ལོ་གསུམ་ཙམ་ཞིག་འགྲོ་གི་ཡོད་པའི་དུས་འདིར། སྲིད་འཛིན་པུ་ཏིན་གྱིས་ནུབ་ཕྱོགས་ཡུལ་གྲུ་ཁག་གིས་ཡུཀ་རེན་ལ་རྒྱབ་སྐྱོར་མཚམས་འཇོག་བྱེད་རྒྱུར་སྒུག་ནས་བཞུགས་ཡོད་པའི་སྐོར་གྱི་གནས་ཚུལ་འདི་བདེ་ཆེན་རྒྱ་མཚོ་ལགས་ནས་སྙན་སྒྲོན་ཞུ་གནང་གི་རེད། ཨུ་རུ་སུ་དང་ཡུཀ་རེན་གྱི་གདོང་ཐུག་དེས་ཨུ་རུ་སུའི་དཔལ་འབྱོར་དང་དམག་དོན་གྱི་འབྱུང་ཁུངས་ལ་དཀའ་ངལ་བཟོས་ཡོད་པ་དང་སྤྱི་ཚོགས་ཀྱི་ཛ་དྲག་དུས་བབ་ཤུགས་ཆེར་ཕྱིན་ནས་ཨུ་རུ་སུར་རྡུང་རྡེག་ཚ་ནན་ཕོག་ཡོད་པ་རེད་མ་གཞི་བཙོན་འཇུག་འོག་ཡོད་པའི་ངོ་རྒོལ་ཕྱོགས་ཁག་གི་འགོ་ཁྲིད་ཨ་ལེ་སི་ན་ཝལ་ནི་རྐྱེན་འདས་ཕྱིན་པ་དེས་མི་ཚོར་ཨུ་རུ་སུའི་སྲིད་གཞུང་གིས་རང་ཉིད་དང་ལྟ་ཚུལ་མི་མཐུན་མཁན་ལ་གདུག་རྩུབ་ཀྱི་དྲག་གནོན་བྱེད་ཀྱི་ཡོད་པ་དེ་དྲན་སྐུལ་བཏང་ཡོད་རེད་པུ་ཀྲིན་གྱིས་ཐེངས་མང་གྲོས་མོལ་བྱས་ནས་དམག་འཁྲུག་མཇུག་སྒྲིལ་བྱེད་རྒྱུའི་རེ་བ་ཡོད་ཞེས་བཤད་ཡོད་ཀྱང་ཡིན་ན་ཨུ་རུ་སུས་འབྱུང་འགྱུར་དམག་འཁྲུག་ལ་གྲུབ་འབྲས་ཐོབ་རྒྱུར་འགན་སྲུང་བྱེད་ཀྱི་ཡོད་པའི་ཉེན་བརྡ་བཏང་ཡོད་རེད། ཟླ་བ་འདིའི་ཟླ་སྟོད་ཙམ་ལ་ཡུར་རྒན་གྱི་རོགས་རམ་དེ་སྔར་བཞིན་ཨ་མི་རི་ཀའི་གྲོས་ཚོགས་ནང་བསྡད་ཡོད་པ་དང་ནུབ་བྱང་རྒྱ་མཚོའི་མནའ་འབྲེལ་གྱིས་ད་བར་སྟོང་ཆ

ད་ཡོད་ཀྱི་དྲག་ཆས་ཐོན་སྐྱེད་རྒྱ་སྐྱེད་བྱས་ནས། ད་ཡོད་ཀྱི་ཐོན་སྐྱེད་གཞི་རྒྱ་ཆེན་པོས་འཕར་སྣོན་བྱེད་རྒྱུར་སྐུལ་འདེད་བྱེད་ཀྱི་ཡོད་པ་རེད། ཐོན་སྐྱེད་གཞི་རྒྱ་ཆེན་པོས་འཕར་སྣོན་བྱས་ཡོད་ན་ཡང་ཡིན་ན་དམག་མཁོ་བཟོ་ལས་ཀྱི་མ་ལག་ནུབ་ཕྱོགས་ལ་བརྟེན་དགོས་ཀྱི་ཡོད་པ་རེད། ནུབ་ཕྱོགས་ཀྱི་དཔོན་རིགས་དང་དབྱེ་ཞིབ་མི་སྣས་གསལ་སྟོན་བྱས་དོན། མ་གཞི་སྤྱི་ལེ་ཆིག་སྟོང་ལྔ་བརྒྱའི་གཡུལ་ས་མདུན་མ་དེ་གཞི་རྩའི་ཐོག་ནས་ལྷིང་འཇགས་ཡིན་ན་ཡང་ཕྱོགས་གཉིས་དབར་གལ་ཆེའི་མཆོང་སྐྱོད་བྱས་མེད་པ་རེད། འོན་ཀྱང་ཡུག་ཀེན་གྱི་དམག་དཔུང་གིས་ས་མཚམས་བརྒྱུད་ནས་གཞི་རྒྱ་ཆེ་བའི་མེ་ཤུགས་འཕུར་མདའ་དང་ཁ་ལོ་བ་མེད་པའི་གནམ་གྲུ་རྒོལ་རྡུང་བྱས་ཡོད་པས་དེས་པུ་ཀྲིན་ལ་འགྲན་རྩོད་ཆེན་པོ་བྱུང་ཡོད་ཀྱང་འོན་ཀྱང་པུ་ཀྲིན་གྱིས་ཨུ་རུ་སུའི་འཚོ་བར་དམག་འཁྲུག་གི་གནོད་སྐྱོན་ཕོག་མེད་པའི་རྣམ་པ་རྫུན་མ་ཞིག་བསྟན་གྱི་ཡོད་པ་རེད། ཡུར་རྒན་གྱིས་ཨུ་རུ་སུའི་ས་ཁུལ་ནང་རྡོ་སྣུམ་དང་རྡོ་སྣུམ་བཙོ་སྦྱང་བྱེད་ཡུལ་བཟོ་གྲྭར་གཞི་རྒྱ་ཆེན་པོས་རྒོལ་རྡུང་བྱས་པ་དེས་ཨུ་རུ་སུའི་དམག་དོན་ནུས་པར་རྡུང་རྡེག་ཚ་ནན་ཕོག་ཡོད་པ་རེད། ནུབ་ཕྱོགས་ཀྱི་དཔོན་རིགས་ནས་ཡུར་རྒན་གྱི་རྒོལ་རྡུང་དེའི་ནུས་པར་བསྔགས་བརྗོད་གནང་ནས་གསུངས་དོན་ཡུར་རྒན་གྱི་ཐོན་ཁུངས་ཚད་ཡོད་ཀྱིས་གྲངས་ཀ་ཧ་ཅང་གི་མང་བའི་ཨུ་རུ་སུའི་དམག་དཔུང་ཕམ་ཉེས་དང་མཚོ་ནག་པོའི་ཨུ་རུ་སུའི་མཚོ་དམག་བརྒྱ་ཆ་ཉི་ཤུ་རྩ་གཏོར་བཏང་ནས་ས་ཁུལ་དེར་ཨུ་རུ་སུས་དབང་བསྒྱུར་བྱེད་པའི་མཚོ་ཐོག་གི་གནས་བབ་མཇུག་སྒྲིལ་བྱས་ཡོད་པའི་གསལ་སྟོན་གནང་ཡོད་པ་རེད། ཨུ་རུ་སུས་བཤད་དོན་ནུབ་ཕྱོགས་རྒྱ་སྐྱེད་རིང་ལུགས་ཀྱིས་ཡུར་གན་ལ་དྲག་ཆས་སྤྲད་པ་དང་ཨུ་རུ་སུའི་ནུས་སྟོབས་ཞན་རུ་གཏོང་གི་ཡོད་པ་རེད་ཞེས་སྐྱོན་བརྗོད་བྱེད་ཀྱི་ཡོད་པ་རེད། མ་གཞི་མང་ཚོགས་མང་ཆེ་བས་ཨུ་རུ་སུའི་སྲིད་གཞུང་གིས་ཡུར་གན་གྱི་དམིགས་བསལ་དམག་དོན་ལས་འགུལ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པའི་ངོས་འཛིན་བྱེད་ཀྱི་ཡོད་ན་ཡང་ཡིན་ན་རྒྱལ་ཁབ་དེའི་ནན་པོའི་ཆབ་སྲིད་ཀྱི་བཀག་སྡོམ་དེ་གས་སྲུབས་ཐོན་བཞིན་ཡོད་པ་རེད། མ་གཞི་འགྲན་རྩོད་ཀྱི་མདུན་དུ་ཨུ་རུ་སུའི་གཞི་རྒྱ་ཆེ་བའི་དཔལ་འབྱོར་དང་དམག་དོན་གྱི་ནུས་པ་དེས་མུ་མཐུད་ནས་རྒྱུན་རིང་དམག་འཁྲུག་རྒྱག་རྒྱུའི་ནུས་པ་ཡོད་པ་ཤེས་ཀྱི་ཡོད་པ་རེད།
མེ་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། རྒྱ་གར་གཞུང་ནས་རྒྱལ་ས་ལྡི་ལིའི་ནང་དུ་རིན་གོང་འགན་སྲུང་དགོས་རྒྱུའི་སྐད་འབོད་བྱེད་མཁན་གྱི་ཞིང་པ་སྟོང་ཚོ་མང་པོ་ཞིག་རྒྱལ་སའི་ནང་འཛུལ་མ་ཆུག་པར་བཀག་བཞིན་ཡོད་པ་ཡིན་ཀྱང། རྒྱ་གར་གཞུང་གིས་གྲོས་གཞི་དེ་ལ་ཁས་ལེན་མ་བྱས་པར་མ་ཟད་གཟའ་ལྷག་པའི་ཉིན་མོ་ཞིང་པ་ཚོས་རྒྱལ་ས་ནིའུ་ལྡི་ལིའི་ནང་མདུན་སྐྱོད་བྱེད་རྒྱུའི་འཆར་གཞི་ཡོད་པ་སོགས་གནས་ཚུལ་ཐོན་པ་བཞིན་རྡོ་རྗེ་ཐོམ་ལ་སྙན་སྒྲོན་ཞུས་གནང་གི་རེད། རྒྱ་གར་གཞུང་གིས་རྒྱ་གར་གཞུང་གི་རྒྱ་གཞུང་བཟོ་ས་མཉམ་ལས་ཁུངས་ཁག་གི་ཧེ་བག་གི་རིན་པ་སྤྲད་པ།

ཞིང་པ་ཚོ་གི་རེས་གཟའ་ལྷག་པ་ཉིན་ངོ་རྒོལ་བཟོ་ས་ནེའུ་ལྡི་ལི་ནང་འཛུལ་རྒྱུ་གོམ་བགྲོད་འགོ་བཙུགས་རྒྱུ་ཡིན་ཟེར་གི། པཱན་ཇབ་དང་ཧ་རི་ཡ་ན་མངའ་སྡེ་གཉིས་ཀྱི་ཞིང་པ་ཚོ་གི་འགོ་ཁྲིད་འོག་ཞིང་པ་ཚོ་གི་གོམ་བགྲོད་ཀྱི་ལས་འགུལ་དེ་བདུན་སྔོན་མ་འགོ་བཙུགས་ཟིན་རེད། ཞིང་པ་རྒྱ་གར་གཞུང་ལ་ངོ་རྒོལ་བཟོ་འོང་མཁན་ཚོ་གི་རྒྱ་གར་གཞུང་གི་ཞིང་པ་ཚོ་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་ཞིང་པ་ཚོ་གི་ལོ་གཅིག་རིང་གི་ངོ་རྒོལ་བཟོ་ཚུལ་འོག་གི་ཁས་ལེན་བཟོ་དེ། ཞིང་པ་ཚོ་ལ་བརྟན་པ་ཞིག་ཡོད་བ་ཞིག་སྟོན་ཐོག་ལ་གནས་མེད་བ་སྐྱོན་བརྗོད་བཟོ་བཞིན་ཡོད་རེད། ནེའུ་ལྡི་ལི་ནང་ངོ་རྒོལ་བཟོ་འོང་གི་ཞིང་པ་ཚོ་གཞུང་གི་རྒྱལ་ས་ནང་འཛུལ་མི་འཇུག་བར་ཀི་ལོ་མི་ཀྲི་ཉིས་བརྒྱ་གི་ས་ལ་བཀག་ཡོད་རེད། གཞུང་གི་འགག་སྒོ་མང་བོ་བརྒྱབ་ཡོད་རེད། ངོ་རྒོལ་བ་བརྒྱ་ཚོ་མང་བོ་བསྐོར་ཉག་རིགས་ཡོད་བ་ཚོ་ཐོག་ཉེན་རྟོག་པ་གི་མིག་ནང་མིག་ཆུ་མི་ཚུགས་བ་བཟོ་བྱེད་རྫས་སྣ་བེད་སྤྱད་ཡོང་གི་ཡོད་རེད།

ཞིང་པ་ཚོ་གི་ཞིང་ལ་བརྟེན་བ་དག་འཚོ་བ་ཕུད་ཐུབ་རྒྱུ་དཀའ་མོ་རེད། ཅི་རྐྱེན་ཟེར་ན་སྟོན་ཐོག་གི་རིན་པ་ཡི་ཞིང་ནང་བེད་སྤྱོད་བཟོ་རྒྱུ་ལུད་དང་ཌི་ཟལ་དང་སོན་གི་རིན་གོང་འཕར་ཆེ་ཟིན་རྐྱེན་འཚོ་བ་ཕུད་ཐུབ་དཀའ་མོ་རེད་ཟེར་བཞིན་ཡོད་རེད། མ་ཟད་གནམ་གཤིས་ལ་འགྱུར་བ་འགྲོ་བཞིན་ཡོད་བ་གི་རྐྱེན་སྟོན་ཐོག་རག་མི་རག་བཤད་མི་ཤེས་བ་རེད་ཟེར་བཞིན་ཡོད་རེད། རྒྱ་གར་ལ་མི་འབོར་མང་ཆེ་ཟིན་རྐྱེན་རྒྱ་ཡང་ཡི་དི་ཚིག་བཟོ་བ་ལ

ཡེ་རྫུ་བཟོ་རིན་ཆེན་ཡི་དེ་ཞིང་པ་སྐུ་གསུམ་མང་བོ་གཞུང་ལ་ངོ་རྒོལ་བཟོ་འོང་ཤིང་གྱུར་ཚེ་དེ་གཞུང་ལ་མི་བདེ་བ་དང་བློ་འཚབ་ཀྱི་གཞི་རྩ་རེ་ཡོད་བ་བཤད་མི་དགོས་བ་རེད། རྒྱ་གར་ནང་ཞིང་ལ་བརྟེན་བ་འཚོ་བ་ཕུད་མཁན་ས་ཡ་ཉིས་བརྒྱ་དྲུག་ཅུ་ཡོད་བ་ཚོད་དཔག་བཟོ་བཞིན་ཡོད་རེད། རྒྱ་གར་བ་ལྔ་རེ་ནང་འཚོ་བ་ཞིང་ལ་བརྟེན་བ་ཕུད་མཁན་རེ་ཡིན་བ་ངོས་འཛིན་བཟོ་བཞིན་ཡོད་རེད།

སོ་ནམ་ཞིང་ལས་ཀྱི་དཔལ་འབྱོར་སྐོར་མཁས་པ་ཡིན་བ་ལ་ངོས་འཛིན་ཡོད་ས་ཨ་ཤོག་གུ་ལ་ཊི་གི་ཞིང་མ་རྩིས་དཔལ་འབྱོར་གྱི་འབབ་ཁ་ཁ་ཚོ་ཇེ་རྒྱས་མ་སོང་ཟིན་རྐྱེན་ཞིང་ནང་ལས་ཀ་ལས་མཁན་ཇེ་མང་འགྲོ་བཞིན་ཡོད་རེད་ཟེར་གི། རྒྱ་གར་གྱི་སྲིད་བློན་མོ་དྷི་གི་རྒྱ་གར་ནང་ལས་གཞི་སྣ་ཚོགས་ཐོག་ཕྱི་རྒྱལ་གྱི་མ་རྩ་བཙུགས་བ་རྒྱ་གར་གྱི་དཔལ་འབྱོར་ཡར་རྒྱས་གཏོང་རྒྱུ་གྱི་བྱ་གཞི་ཡོད་རེད་དེ།

ལས་ཀ་རག་བ་ལ་ལྐོག་རྒྱུ་མ་སྤྲད་ན་ལས་ཀ་རག་རྒྱུ་ཡོད་མ་རེད། མགོ་འདྲེན་བཟོ་མཁན་མེད་བ་ཡིན་ན་ལས་ཀ་རག་དཀའ་མོ་རེད། བུ་ལ་ལས་ཀ་ཁ་ཁ་ཞིག་རག་བ་ཡིན་ན་གནས་ཚུལ་ལ་འགྱུར་བ་འགྲོ་གི་རེད། ཡིན་ནས་དེ་དཀའ་མོ་རེད། དེ་འདྲ་ཡིན་དུས་ཞིང་ཁ་གི་ཐོན་ཟོག་ལ་རིན་པ་ལེགས་པོ་ཡོད་བ་ཞིག་རག་རྒྱུ་གཞུང་གི་འགན་སྲུང་བཟོ་རྒྱུ་རེ་བ་ཡོད་ཟེར་གི། རྒྱ་ནག་ནས་རྒྱལ་སྤྱི་གི་སྤྱི་ཚོགས་ནང་ཁྱབ་འགོ་ཚུགས་རྗེས་རིམས་ནད་ཀོ་བིཌ་བཅུ་དགུ་ཁྱབ་བ་ནས་རྒྱ་གར་བ་མང་བོ་རང་ས་ལ་ལོག་འགོ་ཚུགས་བ། ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་ཞིང་ཁ་ནང་ལས་ཀ་ལས་བ་འཚོ་བ་ཕུད་མཁན་ས་ཡ་དྲུག་ཅུ་ཇེ་མང་སོང་ཡོད་པ་ཚོད་དཔག་བཟོ་བཞིན་ཡོད་པ་རེད་དེ། ཡར་རྒྱས་འགྲོ་བཞིན་བའི་རྒྱལ་ཁབ་རྒྱ་གར་འདྲ་བ་ཚོ་ལ་འགྱུར་བ་འགྲོ་མི་ཤེས་བར་གྱི་འགྱུར་བ་ཞིག་ཡིན་བ་ངོས་འཛིན་བཟོ་བཞིན་ཡོད་རེད། བཟོ་ལས་ལ་ཡར་རྒྱས་གཏོང་བར་ཡར་རྒྱས་འགྲོ་བར་འགྱུར་བ་ཞིག་ཡིན་བཞིན་ཡོད་རེད།
ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས Voice of ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། འཛམ་གླིང་ཐོག་ལ་རྐང་རྩེད་སྤོ་ལོ་བ་སྙན་གྲགས་ཆེ་ཤོས་ཡིན་པ་མེ་སི་ཡིས་ཉེ་ཆར་ཧོང་ཀོང་ནང་དུ་རྩེད་འགྲན་ཞིག་ལ་མཉམ་ཞུགས་བྱས་མེད་པ་དེར་ཆབ་སྲིད་ཀྱི་རྒྱུ་མཚན་ཞིག་ཡིན་ལུགས། རྒྱ་ནག་དང་ཧོང་ཀོང་ནང་ནས་སྐྱོན་བརྗོད་ཤུགས་ཆེ་ཡོང་གི་ཡོད་པའི་ཡོད་པ་དེར་ཁོང་གིས་ལན་འདེབས་གནང་ཡོད་པའི་སྐོར་གྱི་གནས་ཚུལ་དེ་པ་སངས་དབྱངས་སྐྱིད་ལགས་ནས་སྙན་སྒྲོན་ཞུ་གནང་གི་རེད། ཨར་ཇན་ཐི་ན་ནས་ཡིན་པའི་འཛམ་གླིང་གི་ཐོག་ལ་རྐང་རྩེད་སྤོ་ལོ་རྩེད་མཁན་སྐད་གྲགས་ཆེ་ཤོས། Lionel Messi། ནས་ཟླ་བ་འདིའི་ཚེས་བཞིའི་ཉིན་མོ་ཧོང་ཀོང་གི་ནང་དུ་ཨ་མི་རི་ཀའི Inter Miami འམ་ཁོང་གི་རུ་ཁག་དང་ས་གནས་ཧོང་ཀོང་གི་རུ་ཁག་བར་ལ་རྐང་རྩེད་སྤོ་ལོའི་འགྲན་རྩོད་ཞིག་རྩེ་བའི་སྐབས་སུ་འགྲན་རྩོད་ཆ་ཚང་རྐུབ་བཀྱག་གི་ཐོག་ལ་བཞུགས་པ་ལས་སྤོ་ལོ་རྩེས་མེད་པ་དང་ཡིན་ན་ཡང་དེའི་ཉིན་ཤས་ཀྱི་རྗེས་ལ། ཉི་ཧོང་གི་ནང་དུ་འགྲན་རྩོད་ཀྱི་སྐབས་སུ་སྐར་མ་སུམ་ཅུ་ཙམ་སྤོ་ལོ་རྩེས་ཡོད་པས་རྒྱ་ནག་སྐམ་ས་དང་ཧོང་ཀོང་ནང་གི་ལྟད་མོ་བ་ཚོ་ལ་ཕོག་ཐུག་ཆེན་པོ་བྱུང་ཡོད་པ་མ་ཟད། དེ་ནི་ཧོང་ཀོང་གི་ད་ལྟའི་གནས་སྟངས་ལ་བརྟེན་ནས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་རྣམ་འགྱུར་བསྟན་པ་ཞིག་ཡིན་པ་སོགས་ཀྱི་ལབ་གླེང་མང་པོ་ཞིག་བྱུང་ཡོད་པ་རེད། དེ་ཡང་སྤྱི་ཟླ་གཉིས་པའི་ཚེས་བཞིའི་ཉིན་མོ་ཧོང་ཀོང་གི་ནང་དུ། མེ་སི་ཡོད་བཞིན་པའི་ད་ལྟའི་ཨ་མི་རི་ཀའི་རྐང་རྩེད་སྤོ་ལོའི་རུ་ཁག Inter Miami དང་ཧོང་ཀོང་གི་རུ་ཁག་དབར་ལ་རྩེད་འགྲན་གྱི་སྐབས་སུ་མེ་སི་ཡོད་པ་ལ་བརྟེན་ནས། ཟླ་ཉིན་སྤྱི་ཟླ་བཅུ་གཉིས་པའི་ནང་དུ་ཆུ་ཚོད་གཅིག་གི་ནང་ཚུད་དུ་ལྟད་མོ་བས་སྤ་སེའམ་འཛིན་ཤོག་སུམ་ཁྲི་བརྒྱད་སྟོང་ཙམ་ཞིག་ཉོས་ཡོད་པ་དང་ཧོང་ཀོང་གཞུང་ནས་ཀྱང་ཧོང་ཀོང་གི་གནས་སྟངས་བརྟན་ལྷིང་ཡོད་པ་སོགས་མཚོན་ཆེད་དུ་རྩེད་འགྲན་དེའི་སྐོར་ལ་དྲིལ་བསྒྲགས་ཤུགས་ཆེ་བྱས་ཡོད་པ་རེད། རྩེད་འགྲན་དངོས་གཞིའི་སྐབས་སུ་མེ་སི་ནས་སྐར་མ་གཅིག་ཀྱང་རྩེས་མེད་པ་དང། འོན་ཀྱང་ཉིན་གསུམ་གྱི་རྗེས་ཏེ་སྤྱི་ཟླ་གཉིས་པའི་ཚེས་བདུན་གྱི་ཉིན་མོ་ཉི་ཧོང་གི་ནང་གི་འགྲན་རྩོད་སྐབས་སུ་མེ་སི་ནས་སྐར་མ་སུམ་ཅུའི་རིང་སྤོ་ལོ་རྩེས་ཡོད་པས་ཧོང་ཀོང་གི་ལྟད་མོ་བ་དང་ཧོང་ཀོང་གི་གཞུང་གཉིས་ཀས་ཁོང་ཁྲོ་ཆེན་པོས་སྐྱོན་བརྗོད་བྱས་ཡོད་པ་དང། ཡང་རྒྱ་ནག་གཞུང་གི་མགྲིན་པ་མཚོན་པའི Global Times འམ་ཧོན་ཆུ་ཚགས་ཤོག་གིས་དཔྱད་རྩོམ་ཞིག་སྤེལ་ཏེ། མེ་སི་གི་བྱ་སྤྱོད་དེ་ནི་ཆབ་སྲིད་ཀྱི་དམིགས་ཡུལ་ཡོད་པ་ཞིག་དང་ཕྱིའི་སྟོབས་ཤུགས་ཀྱིས་ཧོང་ཀོང་ལ་མཚན་སྨད་དང་དཀའ་ངལ་བཟོ་ཐབས་བྱེད་རྒྱུའི་ཆེད་དུ་བྱས་པ་ཞིག་རེད་ཅེས་སོགས་གནས་ཚུལ་སྤེལ་ཡོད་པ་དང། རྒྱ་ནག་སྐམ་སའི་དྲ་རྒྱ་ཁག་གི་ཐོག་ལ་ཡང་སྐྱོན་བརྗོད་དང་ཚིག་ངན་མང་དག་ཞིག་སྤེལ་ཡོད་པ་རེད། དེར་བརྟེན་ཁ་ཉིན་གཟའ་ཟླ་བའི་ཉིན་མོ། མེ་སི་གིས་སྐར་མ་གཉིས་ཅན་གྱི་བརྙན་ཐུང་ཞིག་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ། WeChat། ནང་དུ་བཏོན་ཡོད་པ་དང་དེའི་ནང་དུ། ངའི་གོ་ཐོས་ལ་མི་མང་པོ་ཞིག་གིས་ངས་ཧོང་ཀོང་གི་ནང་དུ་སྤོ་ལོ་རྩེས་མེད་པ་དེ་ནི་ཆབ་སྲིད་ཀྱི་རྒྱུ་མཚན་དང་ཡང་ན་རྒྱུ་མཚན་གཞན་ལ་བརྟེན་ནས་ཡིན་པ་བརྗོད་ཀྱི་ཡོད་པ་དེ་ཚོ་ནི་བདེན་པ་མིན་པ་དང། ངའི་བརླ་ཤར་རྨས་སྐྱོན་གྱིས་སྐྲངས་པ་དང་གཉན་ཁ་བརྒྱབ་ཡོད་པ་དང་སའུ་ཏི་ཨ་ར་བི་ཡ་ནང་རྩེད་འགྲན་ཞིག་གི་རྗེས་ལ་ཉེན་ཁ་སྡུག་རུ་ཕྱིན་ཡོད་པའི་རྐྱེན་གྱིས་ཧོང་ཀོང་ནང་དུ་རྩེད་ཐབས་མེད་པ་ཞིག་ཆགས་སོང་ཞེས་སི་པན་གྱི་སྐད་ཐོག་ནས་གསུངས་པ་དང་བརྙན་པར་གྱི་འོག་ལ་རྒྱ་ཡིག་དང་ཨིན་སྐད་གཉིས་ཀའི་ཐོག་ནས་ཕབ་སྒྱུར་ཡང་བྱས་ཡོད་ཅིང། ཡང་ཁོང་གིས། དེའི་གོང་ནས་ངས་རྒྱ་ནག་གི་ནང་རྩེད་འགྲན་ནང་དུ་མཉམ་ཞུགས་བྱེད་མྱོང་ཡོད་པ་དང་འབྲེལ་བ་དང་བག་ཆགས་ཡང་བཟང་པོ་ཞིག་ཡོད། མ་འོངས་པར་མུ་མཐུད་དེ་རྒྱ་ནག་ནང་རྩེད་འགྲན་དུ་ཞུགས་རྒྱུའི་འདོད་པ་ཡོད་ཅེས་སོགས་འགྲེལ་བརྗོད་གནང་ཡོད་པ་རེད། ཡིན་ན་ཡང་རྒྱ་ནག་གཞུང་ནས་མེ་སི་ནས་ཧོང་ཀོང་གི་ནང་དུ་རྩེད་འགྲན་ནང་དུ་མཉམ་ཞུགས་བྱས་མེད་པ་དེ་ནི་ཧོང་ཀོང་གི་གནས་སྟངས་ལ་མི་འདོད་པས་བྱས་པ་ཞིག་ཡིན་པ་སོགས་ཚོར་སྣང་སྐྱེན་པོ་མུ་མཐུད་དེ་བྱེད་བཞིན་ཡོད་པ་མ་ཟད། གང་མགྱོགས་སྤྱི་ཟླ་གསུམ་པའི་ནང་དུ་ཨར་ཅན་ཁྲི་ནཱ་དང་རྒྱ་ནག་གི་ཧང་ཀྲའོ་རུ་ཁག་དབར་གྱི་རྩེད་འགྲན་ཞིག་མེད་པ་བཟོས་ཡོད་པ་དང། ཡང་པེ་ཅིང་གི་རྐང་རྩེད་སྤོ་ལོའི་འཛིན་སྐྱོང་ལས་ཁུངས་ནས་ད་ལྟའི་ཆར་མེ་སིའི་མཉམ་ཞུགས་ཡོད་པའི་རྐང་རྩེད་སྤོ་ལོའི་རྩེད་འགྲན་གྱི་རིགས་རྒྱ་ནག་ནང་དུ་གོ་སྒྲིག་བྱེད་རྒྱུའི་འཆར་གཞི་མེད་ཅེས་སོགས་གསལ་བསྒྲགས་སྤེལ་ཡོད་པ་རེད། ཡང་དེའི་བར་ན་ཧོང་ཀོང་གི་ལྟད་མོ་བ་ཚོས་མེ་སི་ལ་ལྟ་རྒྱུའི་ཆེད་དུ་འཛིན་བྱང་ལ་རིན་གོང་ཧོང་ཀོང་གི་སྒོར་མོ་བཞི་སྟོང་བརྒྱད་བརྒྱ་བརྒྱད་ཅུ་ཙམ་ཞིག་དང་ཨ་སྒོར་ལ་ཕབ་ན་དྲུག་བརྒྱ་ཉི་ཤུ་ཙམ་ཞིག་སྤྲད་ཡོད་པས་རིན་གོང་ཧ་ཅང་མཐོ་པོ་དེ་དག་ཕྱིར་སློག་བྱེད་དགོས་ཅེས་སྐད་འབོད་བྱེད་ཀྱི་ཡོད་པ་ལ་བརྟེན་ནས

ཨིན་ཌོ་ནེ་ཤི་ཡ་གི་འཁོར་སྐར་མང་ཆེ་བ་ཨ་མི་རི་ཀའི Space X ཟེར་བའི་ཁེ་ལས་ཁང་གིས་བར་སྣང་གི་ཐོག་ལ་གློད་གཏོང་བྱེད་བཞིན་ཡོད་པའི་སྐོར་གྱི་གནས་ཚུལ་ཞིག་རིག་འཛིན་ལགས་ནས་སྙན་སྒྲོན་ཞུས་གནང་གི་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་ནག་གི་མཁའ་དབྱིངས་འཁོར་སྐར་ལས་ཁང་ཞིག་གིས་ཨིན་ཌོ་ནེ་ཤི་ཡ་གི་ཨ་སྒོར་ས་ཡ་ཉིས་བརྒྱ་ཉི་ཤུ་མ་གནས་ཀྱི་འཁོར་སྐར་ཞིག་མཁའ་དབྱིངས་ལ་འཕེན་གཏོང་བྱེད་པའི་སྐབས་སུ་འཁོར་སྐར་དེ་བར་སྣང་ལ་གཏོར་སྐྱོན་བྱུང་བར་བརྟེན་ཨིན་རྡུ་ནེ་ཤི་གཞུང་གིས་ཨ་མི་རི་ཀའི་ཚོང་པ་འབྱོར་ལྡན་པ་ཨེ་ལོན་མཱསྐ་གི་མཁའ་དབྱིངས་ཚོང་གཉེར་ཁང Space X ལ་རེ་བ་བྱས་ཏེ་ཡུལ་དེའི་འཕྲིན་གཏོང་ལས་འཆར་དང་འབྲེལ་བའི་འཁོར་སྐར་ཁག Space X བརྒྱུད་ནས་བར་སྣང་ལ་འཕེན་གཏོང་བྱེད་འགོ་བཙུགས་ཡོད་པ་རེད། དུས་དེ་ནས་བཟུང་ད་ཕན་ཨིན་རྡུ་ནེ་ཤི་ཡ་གི་འཁོར་སྐར་མང་ཆེ་བ Space X གིས་མཁའ་དབྱིངས་ལ་འཕེན་གཏོང་བྱེད་འགོ་བཙུགས་ཡོད་པ་དང་འདས་པའི་ལོ་ངོ་མང་པོའི་ནང་རྒྱ་ནག་ནང་གི་མཁའ་དབྱིངས་ཚོང་ལས་ཁང་ཚོས་ལྷོ་ཤར་ཨེ་ཤི་ཡའི་དཔལ་འབྱོར་ཆེ་ཤོས་རྒྱལ་ཁབ་དེའི་མཁའ་དབྱིངས་ལས་དོན་དང་འབྲེལ་བའི་ཁྲོམ་རའི་ས་ནས་ཁེ་བཟང་མང་པོ་ཞིག་ཐོབ་རྒྱུར་འབད་བརྩོན་བྱས་ཡོད་པ་རེད། དཔེར་ན་རྒྱ་ནག་གཞུང་དང་རྒྱ་ནག་ནང་གི་ཚོང་གཉེར་ཁང་ཚོས་ཡུལ་དེའི་མཁའ་དབྱིངས་ལས་དོན་དང་འབྲེལ་བའི་བྱེད་སྒོ་ཁག་ལ་སྐྱེད་ཀ་ཆུང་བའི་བུ་ལོན་མང་པོ་ཞིག་སྤྲད་ཡོད་པ་དང། ཡུལ་དེའི་མཁའ་དབྱིངས་ལས་དོན་དང་འབྲེལ་བའི་དམིགས་ཡུལ་ཁག་ལ་རྒྱབ་སྐྱོར་ཤུགས་ཆེ་ཡོད་པ་ཡང་གསལ་སྟོན་བྱས་ཡོད་པ་རེད། འོན་ཏེ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་བྱུང་བའི་དོན་རྐྱེན་དེ་ནི་ཨིན་ཀྲོ་ནེ་ཤི་ཡ་གིས་ཡུལ་དེའི་མཁའ་དབྱིངས་ལས་དོན་དང་འབྲེལ་བའི་ཚོང་ལས་ཁག་རྒྱ་ནག་ནང་གི་ཚོང་གཉེར་ཁང་མ་ཡིན་པར་ཨ་མི་རི་ཀའི་འབྱོར་ལྡན་པ་སྐུ་ཞབས་མཱསྐ་གིས་གཉེར་བཞིན་པའི Space X ལ་མཁོ་སྤྲོད་བྱེད་རྒྱུའི་དུས་ཚོད་དཀྱོག་མཚམས་ཤིག་ཆགས་ཡོད་པ། ཡུལ་དེའི་མཐོ་རིམ་དཔོན་རིགས་དང་ཚོང་འབྲེལ་མི་སྣ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། གོང་ཞུས་དོན་རྐྱེན་དེ་མ་བྱུང་བའི་གོང་ལ་རྒྱ་ནག་ནང་གི་མཁའ་དབྱིངས་ཚོང་ལས་ཁང་ཚོས་ཨིན་ཀྲོ་ནེ་ཤི་ཡ་གི་འཁོར་སྐར་གཉིས་མཁའ་དབྱིངས་ལ་གློད་གཏོང་བྱས་ཡོད་པ་དང་འབྲེལ Space X གིས་ཡུལ་དེའི་འཁོར་སྐར་གཉིས་གློད་གཏོང་བྱས་ཡོད་པ་རེད། འོན་ཏེ་གོང་ཞུས་དོན་རྐྱེན་དེ་བྱུང་བའི་རྗེས་སུ Space X གིས་ཡུལ་དེའི་འཁོར་སྐར་གཉིས་མཁའ་དབྱིངས་ལ་གློད་གཏོང་བྱས་ཡོད་པ་དང་གཟའ་འཁོར་འདིའི་རེས་གཟའ་མིག་དམར་ཉིན་འཁོར་སྐར་གསུམ་པ་དེ་ཡང་གློད་གཏོང་བྱས་ཡོད་པ་རེད། འོན་ཏེ་རྒྱ་ནག་ནང་གི་མཁའ་དབྱིངས་ཚོང་ལས་ཁང་ཚོས་ཡུལ་དེའི་འཁོར་སྐར་གཅིག་ཀྱང་མཁའ་དབྱིངས་ལ་འཕེན་གཏོང་བྱས་མེད་པ་རེད། རྒྱ་ནག་ནང་གི་མཁའ་དབྱིངས་ལས་དོན་ཁང་དང་མ་འདྲ་བའི་ཨ་མེ་རི་ཀའི Space X ཚོང་གཉེར་ཁང་གིས་ད་ཕན་མཁའ་དབྱིངས་ལ་འཁོར་སྐར་མང་པོ་ཞིག་བཏང་བའི་ཉམས་མྱོང་ཕྱུག་པོ་ཡོད་པ་དང་འབྲེལ་བར་སྣང་ལ་འཁོར་སྐར་གཏང་རྒྱུར་གླ་ཆ་ཡང་ཆུང་ཆུང་ཡོད་པ། དེ་བཞིན Space X གི་སྦྱིན་བདག Musk དང་ཨིན་རྡུ་ནེ་ཤི་ཡའི་སྲིད་འཛིན་ཇོ་ཀོ་བི་ཏོ་དོ་གཉིས་བར་ལ་འབྲེལ་ལམ་ཡག་པོ་ཡོད་པ་རེད། དཔེར་ན་ཕྱི་ལོ་ཉིས་སྟོང་ཉིས་རྩ་གཉིས་ལོར་ཨ་མེ་རི་ཀའི་མངའ་སྡེ Texas ནང་ལ་སྐུ་ཞབས Musk དང་སྲིད་འཛིན་བི་ཏོ་དོ་གཉིས་མཇལ་མོལ་གྲུབ་པའི་རྗེས་སུ་ཨིན་རྡུ་ནེ་ཤི་ཡའི་ནང་ཚོང་གཉེར་ཁང་དེས Starlink ཞེས་པའི་འཁོར་སྐར་བརྒྱུད་ནས་དྲ་རྒྱའི་མཐུན་རྐྱེན་མཁོ་སྤྲོད་ཐུབ་པའི་ཆོག་མཆན་རག་ཡོད་པ་རེད། ཨིན་ཀྲོ་ནེ་ཤི་ཡ་ནང་ལ་ཚོང་གཉེར་ཁང་དེས་གཉེར་བཞིན་པའི Starlink ཞེས་པའི་འཁོར་སྐར་བརྒྱུད་ནས་དྲ་རྒྱའི་མཐུན་རྐྱེན་མཁོ་སྤྲོད་ཐུབ་པའི་ཆོག་མཆན་རག་སོན་བྱུང་ཡོད་པ་རེད། གཞི་རྐང་ཨིན་ཀྲོ་ནེ་ཤི་ཡ་གི་འཕྲིན་གཏོང་ལས་ཁང་གི་ཁྲོམ་ར་དེ་རྒྱ་ནག་ནང་གི་ཚོང་གཉེར་ཁང་ཚོས་དབང་སྒྱུར་བྱེད་པ་ལྟ་བུའི་ཤུགས་རྐྱེན་ཆེན་པོ་ཡོད་པར་སོང། Space X ཚོང་གཉེར་ཁང་ནི་ནུབ་ཕྱོགས་རྒྱལ་ཁབ་ནང་གི་ཚོང་གཉེར་ཁང་ཆེ་ཁག་ཞིག་ཡུལ་དེའི་འཕྲིན་གཏོང་ཁྲོམ་རའི་ནང་ལ་ཚོང་གཉེར་ཤུགས་ཆེ་བྱེད་ཐུབ་པ་ཞིག་ཆགས་ཀྱི་ཡོད་པ་རེད། ཨིན་ཀྲོ་ནེ་ཤི་ཡ་གཞུང་གིས་རྒྱ་ནག་ནང་གི་ཚོང་གཉེར་ཁང Huawei དང་ཚོང་འབྲེལ་བྱེད་ཀྱི་ཡོད་པ་ཨ་མི་རི་ཀ་གཞུང་གིས་ཡུལ་དེ་ལ་གནོན་ཤུགས་སྤྲད་བཞིན་པ་ཁག་ལ་ཡུལ་དེས་ངོས་ལེན་བྱེད་ཀྱི་མེད་པ་རེད། ཡུལ་དེའི་འཕྲིན་གཏོང་གི་ཚོང་ལས་ཁག་རྒྱ་ནག་ལ་རག་ཆེན་པོ་ལུས་བཞིན་ཡོད་དེ་རྒྱ་ནག་གི Huawei ཚོང་གཉེར་ཁང་མཉམ་དུ་འབྲེལ་ལམ་བཅད་ཐུབ་ཐབས་མེད་པ་ཨིན་ཀྲོ་ནེ་ཤི་ཡའི་གཞུང་གིས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། ཨིན་ཀྲོ་ནེ་ཤི་ཡའི་འཁོར་སྐར་ཁག་ཨ་མི་རི་ཀའི Space X ཚོང་གཉེར་ཁང་གིས་བར་སྣང་ལ་གློད་གཏོང་བྱེད་བཞིན་པའི་རྒྱབ་ལྗོངས་ཀྱི་གནས་ཚུལ་ཁག་ད་ཕན་ཨིན་ཀྲོ་ནེ་ཤི་ཡའི་གཞུང་དང་ཨ་མི་རི་ཀ་གཞུང་གི་དཔོན་རིགས་ཚོས་ཡོངས་བསྒྲགས་བྱས་མེད་ཅིང། ཡུལ་དེའི་འཕྲིན་གཏོང་ལྷན་ཁང་གི་བློན་ཆེན་སངས་ཀ་ར་མ་ཨ་ར་དི་ཡེ་གིས་བཤད་དོན་ལ། Space X ཚོང་གཉེར་ཁང་གིས་ང་ཚོའི་འཁོར་སྐར་ཁག་བར་སྣང་ལ་གློད་གཏོང་བྱེད་རྒྱུའི་ལས་དོན་ཁག་ལ་ད་ཕན་འཐུས་ཤོར་གང་ཡང་བྱུང་ཡོད་མ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་དོན་རྐྱེན་འདི་ལ་གཞིགས་ཏེ་མ་འོངས་པར་ང་ཚོས་རྒྱ་ནག་གི་ཚོང་གཉེར་ཁང་ཁག་ལ་རག་ལུས་རྒྱུ་ཧ་ཅང་ཁག་པོ་ཆགས་ཡོད་རེད་ཅེས་ཁོང་གིས་མུ་མཐུད་ནས་འགྲེལ་བརྗོད་བྱས་འདུག་རྒྱ་ནག་གི་མཁའ་དབྱིངས་ལས་དོན་ཁང་ཚོས་ཨིན་རྡུ་ནེ་ཤི་ཡ་གྱི་མཁའ་དབྱིངས་ཚོང་ལས་སྡེ་ཁག་དང་མཉམ་དུ་ལས་དོན་མང་པོའི་ཐོག་ལ་མཉམ་ལས་བྱེད་བཞིན་ཡོད་རེད་ཅེས་འགྲེལ་བརྗོད་བྱས་པ་ལས་མཉམ་ལས་གང་དང་གང་བྱེད་ཀྱི་ཡོད་པ་འགྲེལ་བརྗོད་བྱས་མེད་པ་རེད། ཡང་ཡུལ་དེའི་སྲིད་འཛིན་ལས་ཁུངས་ཀྱི་མགྲིན་ཚབ་པས་བཤད་དོན་ལ། ཨིན་རྡུ་ནེ་ཤི་ཡའི་རྒྱལ་ཁབ་ཀྱི་དགོས་མཁོ་དང་མངོན་འདོད་སྒྲུབ་རྒྱུར་ང་ཚོས་འཕྲུལ་ཆས་ནུས་ཤུགས་ལྡན་པ་དང་ཉམས་མྱོང་ཡོད་པ་ཁག་ལ་གཙོ་བོར་རག་ལུས་ཀྱི་ཡོད་རེད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། ཡང་ཨ་རིའི་ཧ་ཝར་གཙུག་ལག་སློབ་ཁང་གི་སློབ་དཔོན་ཇོ་ནཱ་ཐཱན་མེག་ཏྲོ་ཝེལ་གྱིས་གསུངས་དོན་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་འཛམ་གླིང་ཁྱོན་ཡོངས་ཀྱི་བར་སྣང་ལ་འཁོར་སྐར་ཁྱོན་ཉིས་བརྒྱ་ཉིས་རྩ་གསུམ་འཕེན་གཏོང་བྱེད་པའི་ཁོངས་ནས་རྒྱ་ནག་གིས་འཁོར་སྐར་དྲུག་ཅུ་རེ་བདུན་བཏང་ཡོད་པ་འགྲེལ་བརྗོད་བྱས་ཡོད་པ་རེད། ཡང་ད་ལྟའི་ཆར་ལ་འཛམ་གླིང་ལ་སྐོར་གཡེང་བྱེད་མཁན་འཁོར་སྐར་ཁྱོན་བདུན་སྟོང་ལྔ་བརྒྱ་ཙམ་ཡོད་པའི་ཁོངས་ནས་འཁོར་སྐར་བརྒྱ་ཆ་དྲུག་ཅུ་ཙམ Space X ཀྱིས་གཉེར་བཞིན་ཡོད་པ་རེད། Space X གི་འཁོར་སྐར་འཕེན་གཏོང་བྱེད་པ་ཡོངས་རྫོགས་དྲ་ལམ་གྱི་མཐུན་རྐྱེན་མཁོ་སྤྲོད་བྱེད་མཁན་ཆགས་ཀྱི་ཡོད་པ་རེད། སྔ་ལོ་རྒྱ་ནག་གིས་དྲ་ལམ་གྱི་མཐུན་རྐྱེན་མཁོ་སྤྲོད་བྱེད་རྒྱུར་དམིགས་པའི་འཁོར་སྐར་དེ་འདྲ་མཁའ་དབྱིངས་ལ་འཕེན་གཏོང་བྱེད་འགོ་བཙུགས་ཡོད་པ་རེད། ཡང་ཨ་མི་རི་ཀའི་དམག་དོན་དཔོན་རིགས་ཚོས་བཤད་དོན་ལ་རྒྱ་ནག་གཞུང་གིས་མཁའ་དབྱིངས་ལ་འཁོར་སྐར་འཕེན་གཏོང་བྱེད་བཞིན་པ་དེ་རིགས་ཀྱི་དམིགས་ཡུལ་གཙོ་བོ་དེ་ནི་རྒྱལ་ཁབ་གཞན་ལ་སོ་ཉུལ་བྱ་རྒྱུ་དང་འབྲེལ་ཡུལ་དེའི་དམག་དོན་ནུས་ཤུགས་ཇེ་ཆེར་གཏང་རྒྱུའི་ཆེད་དུ་ཡིན་པ་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། རྒྱ་ནག་ཕྱི་སྲིད་ལྷན་ཁང་གིས་བཤད་དོན་ལ་ཨ་མི་རི་ཀ་གཞུང་གིས་རྒྱ་ནག་ལ་སྐྱོན་འཛུགས་བྱེད་བཞིན་པ་དེ་ནི་རྒྱ་ནག་ལ་ཁྱད་གསོད་བྱ་རྒྱུའི་ཆེད་དུ་ཡིན་པ་དང། རྒྱུ་མཚན་འདི་ལ་ཁག་འདོགས་བྱས་ཏེ་ཨ་མི་རི་ཀ་གཞུང་གིས་མཁའ་དབྱིངས་ལ་ཤུགས་རྐྱེན་ཇེ་ཆེར་གཏོང་ཐབས་བྱེད་ཀྱི་ཡོད་རེད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། གསར་འགྱུར་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ང་རིན་ཆེན་ཡིན། གསན་བཞིན་པའི་ལས་རིམ་འདི་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐོན་ནས Voice of ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོར་ལྐོག་གསོད་བཏང་བ་ཧེ་ཐི་ཡུལ་གྱི་སྲིད་འཛིན་དམ་པ་མོ་སི་ཡི་ལྕམ་དེ་ཡིས་སྲིད་འཛིན་བཀྲོང་རྒྱུའི་ངན་བྱུས་ནང་ལག་འབྲེལ་ཡོད་པའི་ཁྲིམས་ཐོག་ནས་ཉེས་འཛུགས་བྱས་ཡོད་པའི་སྐོར་གྱི་གནས་ཚུལ་དེ་འཕྲིན་ལས་ཆོས་སྒྲོན་ལགས་ནས་སྙན་སྒྲོན་ཞུ་གནང་གི་རེད། དགུ་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་གཅིག་གི་ཕྱི་ཟླ་བདུན་པའི་ཕྱི་ཚེས་བདུན་གྱི་སྔ་དྲོར་མི་འབོར་ས་ཡ་བཅུ་གཅིག་ལྷག་གི་གླིང་ཕྲན་རྒྱལ་ཁབ་ཆུང་ཆུང་ཧེ་ཏིའི་སྐབས་དེ་དུས་ཀྱི་སྲིད་འཛིན Jovenel Moise དགུང་ལོ་ལྔ་བཅུ་ང་གསུམ་ཐོག་ཁོ་པའི་གཟིམ་ཁང་དུ་དམར་གསོད་བྱུང་བ་དེ་བསད་མཁན་དང་ལག་སྦྲེལ་བྱེད་མཁན་གྱི་གྲས་ལ་སྲིད་འཛིན་དམ་པ་དེ་རང་གི་སྐུ་ལྕམ་དང་རྒྱལ་ཁབ་དེའི་སྲིད་བློན་ཟུར་པ་ཞིག་དང། རྒྱལ་ཁབ་དེའི་ཉེན་རྟོག་སྒྲིག་འཛུགས་ཀྱི་སྤྱི་ཁྱབ་ཟུར་པ་གཅིག་ཐེ་བའི་ཁྱོན་མི་ལྔ་བཅུ་ཟིན་མ་ཟིན་ཞིག་ལ་ཧེ་ཐིའི་ཁྲིམས་དཔོན་མཚན་ལ Walther Wesser Voltaire ཞུ་བ་ཞིག་གིས་ཁྲིམས་ཐོག་ནས་ནག་ཉེས་ཀྱི་ཉེས་འཛུགས་བཙུགས་ཡོད་པ་ཞིག་ཧེ་ཐིའི་གསར་འགྱུར་ལས་ཁུངས་མིང་ལ Ayibo Post ཟེར་བ་ཞིག་གིས་གཟའ་ཟླ་བའི་ཉིན་མོར་ཤོག་བུ་བརྒྱ་དང་ཉི་ཤུ་རྩ་གཉིས་ཙམ་བྱས་པའི་ཡིག་ཆ་ཞིག་ཡོངས་བསྒྲགས་བྱས་འདུག་སྲིད་འཛིན་དམ་པ་དེ་དམར་གསོད་བྱུང་ནས་ད་ཆ་ལོ་གཉིས་དང་ཕྱེད་ཀ་ལྷག་ཕྱིན་ཚར་བ་དེའི་སྐབས་རིང་ལ། ཁྲིམས་དཔོན Walther Wesser Voltaire ནི་སྲིད་འཛིན་དམ་པ་དེ་དམར་གསོད་བཏང་མཁན་གྱི་ནག་ཅན་རྩད་གཅོད་བཏང་རྒྱུའི་ཞིབ་དཔྱོད་དབུ་ཁྲིད་མཁན་གྱི་ཧེ་ཏིའི་ཁྲིམས་དཔོན་ལྔ་པ་རེད་འདུག་ཁོང་གི་སྔོན་གྱི་ཁྲིམས་དཔོན་བཞི་པོས་སྲིད་འཛིན་དམ་པ་དེ་གསོད་མཁན་ཞིབ་དཔྱོད་བྱེད་དུས་ཁྲིམས་དཔོན་རང་ཉིད་དམར་གསོད་བཏང་མཁན་བྱུང་ཉེན་གྱི་ཉེན་ཁ་ཐེ་བའི་རྒྱུ་མཚན་འདྲ་མིན་སྣ་ཚོགས་རྒྱུ་མཚན་ལ་བྱས་ནས་དགོངས་པ་ཞུས་ཡོད་པ་རེད་འདུག། ཁྲིམས་དཔོན་ལྔ་པ Voltaire ཡི་ཉེས་འཛུགས་དེ་ཚོས་ལུང་པའི་ནང་ལ་མི་ངན་དཔུང་ཚོགས Gangs ཡི་དྲག་སྤྱོད་དང། མི་མང་གིས་ཧེ་ཏིའི་ལས་ཐོག་སྲིད་བློན་ལ་ངོ་རྒོལ་དྲག་པོ་ཐལ་དྲགས་སོགས་ཀྱི་དཀའ་ངལ་འཕྲད་པའི་ཧེ་ཏིའི་ཆབ་སྲིད་ལ་ད་དུང་འཁྲུག་བཟོ་ཉེན་དབྱེ་ཞིབ་གནང་མཁན་འདུག་ཁྱུ་པ་དང་ཇཱ་མེ་ཀ Dominican Republic སོགས་ཀྱི་འགྲམ་ལ་མཐའ་ཡི་རྒྱ་མཚོ་ཆེན་པོ Atlantic དང Caribbean རྒྱ་མཚོའི་བར་ལ་ཀི་ལོ་མི་ཊར་གྲུ་བཞི་མ་ཉིས་ཁྲི་བདུན་སྟོང་བདུན་བརྒྱ་ལྔ་བཅུ་ཙམ་གྱི་ཆེ་ཆུང་གི་གླིང་ཕྲན་རྒྱལ་ཁབ་ཧེ་ཏིའི་གསར་འགྱུར་ལས་ཁུངས། མིང་ལ Ayibo Post ཟེར་བའི་གཟའ་ཟླ་བར་ཤོག་བུ་བརྒྱ་དང་ཉི་ཤུ་རྩ་གཉིས་ཙམ་གྱི་ཡིག་ཆ་ཕྱི་གྱར་བྱུང་བ་ཞིག་ཡོངས་བསྒྲགས་བྱས་པ་དེའི་ནང་དུ་ཉིས་སྟོང་ཉི་ཤུ་གཅིག་གི་ལོར་རང་གི་གཟིམ་ཁང་དུ་དམར་གསོད་བྱུང་བའི་ཧེ་ཐིའི་སྲིད་འཛིན Jovenel Moise ཀྱི་སྐུ་ལྕམ་ད་ཆ་དགུང་ལོ་བཞི་བཅུ་ཞེ་དགུ་དང་མཚན་ལ Martine Moise ཞུ་བ་ཡིས་སྲིད་འཛིན་དེ་དམར་གསོད་བཏང་པའི་རྗེས་སུ། སྲིད་འཛིན་དེའི་ཚབ་ཀྱི་སྲིད་འཛིན་དེ་སྐུ་ལྕམ་དེ་རང་གིས་གནང་རྩིས་ཀྱི་འཆར་གཞི་དང་བཅས་སྐུ་ལྕམ་དེས་རྒྱལ་ཁབ་དེའི་སྲིད་བློན་ཟུར་པ་མཚན་ལ Claude Joseph ཞུ་བ་དང་ལྐོག་ལ་ལག་འབྲེལ་བྱས་ནས་སྲིད་འཛིན་དམ་པ Jovenel Moise དམར་གསོད་བཏང་རྒྱུའི་ངན་ཇུས་ནང་ལ་ལག་འབྲེལ་ག་འདྲས་གནང་ཡོད་པའི་ཉེས་འཛུགས་དེ་ཚོ་ཞིབ་ཚགས་བཀོད་ཡོད་པ་རེད་འདུག་སྲིད་འཛིན་དམ་པ Jovenel Moise དམར་གསོད་བཏང་རྒྱུའི་ལྐོག་ཇུས་བརྩམས་མཁན་ལ་ལག་འབྲེལ་བྱེད་མཁན་གྱི་ནང་ལ་སྲིད་འཛིན་དེ་རའི་སྐུ་ལྕམ་དང་རྒྱལ་ཁབ་དེའི་སྲིད་བློན་ཟུར་པ Claude Joseph མ་ཚད། རྒྱལ་ཁབ་དེའི་ཉེན་རྟོག་སྤྱི་ཁྱབ་ཟུར་པ Leon Charles ཐེ་བའི་མི་གྲངས་ལྔ་བཅུ་མ་ཟིན་ཙམ་གྱི་ཐེ་ཇུས་ཡོད་པའི་ཉེས་འཛུགས་དང་བཅས་སྐུ་ལྕམ་དེ་ཐེ་བའི་མི་གྲངས་ལྔ་བཅུ་མ་ཟིན་ཙམ་དེ་དག་འཛིན་བཟུང་དགོས་པ་དང་ཁྲིམས་ཁང་དུ་ཁྲིམས་སར་ཁྲིམས་བཤེར་ལ་སྐོང་དགོས་པ་ཁྲིམས་དཔོན Walther Wesser Voltaire གྱིས་བཀོད་ཁྱབ་བཏང་ཡོད་པ་ཡང་ཡིག་ཆ་དེའི་ནང་དུ་འཁོད་ཡོད་པ་རེད་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་གཅིག་གི་ཕྱི་ཟླ་བདུན་པའི་ཕྱི་ཚེས་བདུན་གྱི་སྔ་དྲོར་སྲིད་འཛིན་དམ་པ Jovenel Moise ཁོང་གི་གཟིམ་ཁང་དུ་དམར་གསོད་བྱུང་དུས་གཟིམ་ཁང་ནང་ལ་དཔུང་འཇུག་བྱེད་མཁན་དང་དམར་གསོད་རང་བརྩམ་མཁན་གྱི་ཚུལ་ལ་གཟིམ་ཁང་དེ་དང་དེའི་ཁུལ་དུ་དངུལ་ཁོ་ནའི་ཆེད་དུ་དྲག་སྤྱོད་བྱེད་མཁན་གྱི་གླས་དམག་རྒྱལ་ཁབ Colombia ནས་ཡིན་ཁུལ་རིགས་ཀྱི་སྐྱེས་པ་ཉི་ཤུ་ཙམ་ཞིག་མཐོང་ཆོས་སུ་བྱུང་ཡོད་པ་གནས་ཚུལ་འདུག། དེ་དུས་དེ་ན་སྲིད་འཛིན་དམ་པ་དེ་མེ་མདའི་མེ་མཚོན་གྱིས་བཀྲོངས་ཟིན་པ་ཞིག་དང་ཁོང་གི་སྐུ་ལྕམ་མཱར་ཏིན་མོ་ཨིས་ནི་རྨས་སྐྱོན་ཕོག་བྱས་ཡོད་པ་ཞིག་གནས་ཚུལ་ཐོན་ཡོད་པ་རེད། ཡིན་ནའི་སྐུ་ལྕམ་དེས་རྗེས་སུ་རང་གི་ཚིག་ཐོ་ཕུལ་བ་ཚོ་ལ་ནང་འགལ་ཞེ་དྲག་ཡོད་པ་ཁྲིམས་དཔོན་ཝོལ་ཏོ་ཝེ་སཱ་ཝོལ་ཊེར་གྱིས་གསུངས་པ་ཡིག་ཆ་དེའི་ནང་ལ་བཀོད་ཡོད་པ་རེད་འདུག་ཡིག་ཆ་དེའི་ནང་དོན་གཞིར་བཟུང་བྱས་ན་སྲིད་འཛིན་དམ་པ་དེའི་སྐུ་ལྕམ་དེས་སྲིད་འཛིན་དམ་པ་དེ་བཀྲོངས་མཁན་གཟིམ་ཁང་ནང་དུ་འཛུལ་ཡོང་དུས་རང་ཉིད་སྐྱབས་ཐབས་ལ་སྐུ་ལྕམ་དེས་སྲིད་འཛིན་དམ་པ་དེ་དང་སྐུ་ལྕམ་དེ་རའི་གཟིམ་ཁྲིའི་འོག་ལ་འཛུལ་ནས་ཡིབ་པར་སྐུ་ལྕམ་དེས་གོ་བ་བཏང་ཡོད་པ་དང་ཡིན་ནའི་ཁོ་གཉིས་ཀྱི་གཟིམ་ཁྲི་དེའི་འོག་ལ་སེན་ཊི་མི་ཊར་སུམ་ཅུ་སོ་ལྔ་ནས་བཞི་བཅུ་ཞེ་ལྔའི་བར་གྱི་ཆེ་ཆུང་གི་ཙི་ཙི་ཆེན་པོ་ཞིག་ཀྱང་ཐར་བ་དང་ཚུད་པ་མེད་པར་ཁྲིམས་དཔོན་ཝོལ་ཏེ་ཝེ་སེ་ཝོལ་ཊེར་གྱི་གསུང་ལུགས་བཀོད་ཡོད་པ་རེད་འདུག། གསར་ཁང AyiboPost ཀྱིས་སྤེལ་བའི་ཤོག་བུ་བརྒྱ་དང་ཉི་ཤུ་རྩ་གཉིས་ཙམ་གྱི་ཡིག་ཆ་དེའི་ནང་དུ་ཧེ་ཐིའི་སྲིད་འཛིན་དམ་པ་ཇོ་ཝེ་ནོ་མོ་ཡེས་བཀྲོངས་མཁན་གྱི་གཏེ་དཔོན་གཙོ་བདག་དེ་སུ་ཡིན་མིན། ཁ་གསལ་ངོ་ཐག་བཅད་མི་འདུག་ལ་སྲིད་འཛིན་དེ་བཀྲོངས་རྒྱུའི་འགྲོ་སོང་བཏང་མཁན་སུ་ཡིན་མིན་སོགས་ཁ་གསལ་པོ་ངོ་ཐག་བཅད་མི་འདུག། ཧེ་ཐིའི་སྲིད་འཛིན་དམ་པ་ཇོ་ཝེ་ནོ་མོ་ཡེས་བཀྲོངས་མཁན་གྱི་དོགས་གཞིར་འཛིན་བཟུང་དེ་ལྟར་ནི་དྲང་པོ་མིན་པ་དང་སྲིད་དོན་གྱི་ལག་ཆར་བེད་སྤྱོད་བྱུང་པ་ཞིག་སྐུ་ལྕམ་དེས་དྲ་ཐོག་ལ་གསུངས་ཡོད་པ་རེད་འདུག། སྲིད་འཛིན་དམ་པ་དེ་བཀྲོངས་རྒྱུའི་ངན་ཇུས་ལག་འབྲེལ་བྱེད་མཁན་གྱི་གྲས་ལ་དེའི་སྐུ་ལྕམ་ལྷན་དུ་ཉེས་འཛུགས་བྱུང་བའི་ཧེ་ཏིའི་སྲིད་བློན་ཟུར་པ Claude Joseph གྱིས་སྲིད་འཛིན་དམ་པ་དེའི་ཤུལ་འཛིན་པ་ལྟ་བུ་ལས་ཐོག་སྲིད་བློན Ariel Henry ཁྲིམས་དང་ཁྲིམས་གཅོད་ལམ་ལུགས་སྒེར་གྱི་སྲིད་དོན་གྱི་ལག་ཆར་བེད་སྤྱོད་བཏང་ནས་རང་གི་ཁ་གཏད་མེད་པ་བཟོ་རྒྱུར་ཉེས་འཛུགས་དེ་ཚོ་འབྱུང་བཞིན་པ་སོགས་སྐྱོན་འཛུགས་བྱས་ཡོད་པ་རེད་འདུག། སྲིད་བློན་ཨན་རི་གྱི་མགྲིན་ཚབ་པ་ཞིག་གིས་ཁྲིམས་དཔོན་ནི་རང་དབང་ཅན་པ་ཡིན་པས་ཧེ་ཐིའི་ཁྲིམས་དང་རང་གི་དྲང་བདེན་གྱི་རྣམ་དཔྱོད་གཞིར་བཟུང་བྱས་ནས་ཁྲིམས་དཔོན་གྱི་བཀོད་ཁྱབ་གཏང་རྒྱུ་ནི་ཁྲིམས་དཔོན་ལ་རང་དབང་ཡོད་པ་ཞིག་བརྗོད་ཡོད་པ་རེད་འདུག། ཧེ་ཐིའི་སྲིད་འཛིན་དམ་པ་དེ་བཀྲོངས་མཁན་རྩད་གཅོད་གཏང་རྒྱུ་དང་ནག་ཅན་པ་ལ་ཉེས་པ་གཏང་རྒྱུར།

ང་ཨ་རིའི་རླུང་འཕྲིན་ཁང་གི་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་གཙོ་སྐྱོང་བ་དང་དྲ་སྣང་གི་བོད་ཀྱི་གཙོ་སྐྱོང་བ་ཚེ་རིང་སྐྱིད་ཡིན། སང་ཉིན་དེ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་གཟའ་ལྷག་པའི་ཉིན་ལ་ང་ཚོས་ཨ་རིའི་རླུང་འཕྲིན་ཁང་གི་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་ནང་དུ་བརྗོད་གཞི་ཅི་ཞིག་གོ་སྒྲིག་ཞུས་ཡོད་པ་དང། བརྗོད་གཞི་དེའི་ཐོག་ལ་བཀའ་མོལ་གནང་མཁན་སུ་ཞིག་གདན་འདྲེན་ཞུས་ཡོད་མེད་ལ་སོགས་པ་ངོ་སྤྲོད་ཞུ་གི་ཡིན། དེ་ཡང་སང་ཉིན་ང་ཚོས་བརྙན་འཕྲིན་དང་རྒྱང་བསྒྲགས་གཅིག་ཆར་གཏོང་བའི་ཀུན་གླེང་གི་ལས་རིམ་ནང་དུ་བརྗོད་གཞི་གཉིས་བཀོད་སྒྲིག་ཞུས་ཡོད་པ་ལས་བརྗོད་གཞི་གཅིག་ནི། ན་ཝལ་ནི་འདས་གྲོངས་སུ་སོང་བ་དེ་དང་འབྲེལ་བའི་ཐོག་ནས་དེའི་རྒྱབ་ལྗོངས་དང་མཚོན་དོན་དེ་དང་འབྲེལ་བའི་གླེང་སློང་ལ་སོགས་པའི་ཐད་ནས་བགྲོ་གླེང་ཞུ་གི་ཡིན་ལ། བརྗོད་གཞི་གཉིས་པ་ལ་བོད་ཀྱི་ལྷ་མོའི་སྒྱུ་རྩལ་ལ་ཉམས་ཞིབ་གནང་མཁན་ཞིག་དང་བཀའ་མོལ་ཞུས་ཡོད་པ་བཅས་ཡོད། ཨུ་རུ་སུ་གྱི་སྲིད་འཛིན་ཕུའུ་ཀྲིན་དང་ཁོའི་གཞུང་འཛིན་ལ་ངོ་རྒོལ་བྱེད་མཁན་ཨུ་རུ་སུ་གྱི་གཞུང་གི་ཁ་གཏད་ཆབ་སྲིད་ཚོགས་པའི་འགོ་ཁྲིད་ཨ་ལེག་སི་ན་ཝལ་ནི་གཞུང་གི་བཙོན་ཁང་ནས་འདས་གྲོངས་སུ་ཕྱིན་པའི་གནས་ཚུལ་ཐོན་པའི་རྗེས། ཁོང་གི་ནང་མི་དང་རྒྱབ་སྐྱོར་བ། ནུབ་ཕྱོགས་རྒྱལ་ཁབ་ཁག་གི་འགོ་ཁྲིད་རྣམས་བཅས་ཀྱིས་ཁོང་གི་འཆི་རྐྱེན་ལ་དོགས་སློང་བྱེད་བཞིན་པ་མ་ཟད། ཨུ་རུ་སུའི་གཞུང་ལ་དོན་རྐྱེན་འདི་དང་འབྲེལ་ནས་དཔལ་འབྱོར་ཉེས་ཆད་གཅོད་རྒྱུའི་སྐད་ཆ་ཡང་ཡོང་གི་ཡོད། ཡང་ན་ཝལ་ནི་ཨུ་རུ་སུའི་བཙོན་འོག་ནས་ཚེ་སྲོག་ཤོར་བ་དང་སྦྲགས་ཁོང་ནི་སྒེར་གཅོད་སྲིད་དབང་ལ་ངོ་རྒོལ་གྱི་རང་དབང་འཐབ་རྩོད་པའི་འདྲ་གཟུགས་ལ་བརྩི་མཁན་ཡང་མང་པོ་འདུག་དེ་ཡིན་དུས་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་ནང་ཨུ་རུ་སུའི་ཁ་གཏད་ཆབ་སྲིད་འགོ་ཁྲིད་བཙོན་འོག་ཏུ་ཚེ་སྲོག་ཤོར་བ་དེའི་མཚོན་དོན་དང་རྒྱབ་ལྗོངས་སོགས་ཀྱི་ཐད་ནས་བགྲོ་གླེང་ཞུ་རྒྱུ་དེའི་ཐོག་ལ། རྒྱ་གར་རྒྱལ་ས་ལྡི་ལི་ལ་རྒྱལ་སྤྱིའི་ཆབ་སྲིད་ཀྱི་ཐད་ལ་སློབ་གཉེར་གནང་བཞིན་པ་དང་ཡང་ཡུའུ་ཀྲུའུ་བརྙན་པར་བརྒྱུད་ལམ་སོགས་སུ་རྒྱལ་སྤྱིའི་ཆབ་སྲིད་ཐད་ལ་དཔྱད་བརྗོད་སྤེལ་མཁན་བསྟན་འཛིན་དབང་ཕྱུག་ལགས་གདན་འདྲེན་ཞུས་ཡོད། ཡང་ང་ཚོའི་ལས་རིམ་ལ་གསན་གཟིགས་གནང་མཁན་རྣམ་པ་ཚོ་ཡིན་ན་ཡང་ཨུ་རུ་སུའི་ཁ་གཏད་ཆབ་སྲིད་ཚོགས་པའི་འགོ་ཁྲིད་ན་ཝལ་ནི་བཙོན་ཁང་ནས་འདས་གྲོངས་སུ་སོང་བ་དེ་དང་འབྲེལ་བའི་ཐོག་ནས་དྲི་བ་སོགས་ཡོད་པ་ཡིན་ན། ང་ཚོས་སང་ཉིན་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་ནང་དུ་བརྗོད་གཞི་འདིའི་ཐོག་ལ་བཀའ་མོལ་གནང་མཁན་ལ་དེ་ལྟར་དྲི་བ་འདོན་ཆོག། དེ་ནས་ང་ཚོའི་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་བརྗོད་གཞི་གཉིས་པ་དེ་ཡིན་ན་བོད་ཀྱི་ལྷ་མོའི་སྒྱུ་རྩལ་ལ་ཉམས་ཞིབ་གནང་མཁན་སྦེལ་ཇམ་དུ་སྐྱེས་པ་ཁེ་ན་ཌར་གནས་སྡོད་ཅན་མཁས་ལྕམ་ཨི་ས་བྷེལ་ལགས་ལ་བཀའ་མོལ་ཞུས་ཡོད་པ་དེ་རེད། ཁོང་ཡིན་ན་དགུ་བཅུ་གོ་བཞི་ལོར་ཐེངས་དང་པོ་བོད་ནང་དུ་ཕྱིན་པའི་སྐབས་སུ་ལྷ་མོའི་རྣམ་ཐར་གྱིས་བག་ཆགས་ཆེན་པོ་བཞག་པ་དང། དེའི་རྗེས་དགུ་བཅུ་གོ་བདུན་ལོར་བསྐྱར་དུ་བོད་ལ་ཕྱིན་ཏེ་བོད་ལྗོངས་སློབ་ཆེན་དུ་བོད་ཀྱི་སྐད་ཡིག་སྦྱང་ཞོར། ཞོལ་ཁང་བསོད་ནམས་དར་རྒྱས་སོགས་དགེ་རྒན་མང་པོ་བསྟེན་པ་དང་ཞོལ་ལྷ་མོ་ལ་སོགས་པ་ནས་གྲོང་གསེབ་ལུང་ཁུག་ཁག་གི་ལྷ་མོ་ལ་ཡང་ཞིབ་འཇུག་གནང་སྟེ་ལོ་བཅུ་བཞི་ཙམ་གྱི་རིང་ལ་ཨ་ལྕེ་ལྷ་མོའི་སྒྱུ་རྩལ་ལ་ཞིབ་འཇུག་གནང་འདུག་དེའི་རྗེས་བཙན་བྱོལ་བོད་མིའི་སྤྱི་ཚོགས་སུ་ཡང་ལྷ་མོའི་སྒྱུ་རྩལ་དགེ་རྒན་མང་པོ་བསྟེན་པ་དང་ལྷ་མོའི་རུ་ཁག་མང་པོ་ལ་འབྲེལ་བ་བྱས་ཏེ་མུ་མཐུད་ཞིབ་འཇུག་གནང་ནས་ཉིས་སྟོང་བཅུ་བདུན་ལོ་ལ་ཧྥ་རན་སི་གི་སྐད་ཡིག་གི་ཐོག་བོད་ཀྱི་ཨ་ལྕེ་ལྷ་མོའི་ཞིབ་འཇུག་གི་དེབ་ཆེན་ཞིག་བཏོན་ཡོད་པ་རེད་འདུག་དེ་ཡིན་དུས་སང་ཉིན་གྱི་ཀུན་གླེང་ལས་རིམ་གྱི་བརྗོད་གཞི་གཉིས་པ་དེའི་ནང་དུ་ཡིན་ན་ང་ཚོའི་ས་གནས་གསར་འགོད་པ་རྒྱལ་མཚན་ཆོས་གྲགས་ལགས་ཀྱིས་རྒྱ་གར་ལྷོ་ཕྱོགས་ཀྱི་ཞོ་སྟོན་གྱི་སྐབས་སུ་ལྕམ་ཨི་ས་བྷེལ་ལགས་ལ་དམིགས་བསལ་བཅར་འདྲི་ཞུས་པ་དེ་གཟིགས་འབུལ་ཞུ་གི་ཡིན། ཨ་མི་རི་ཀའི་རྒྱལ་ས Washington ནས Voice of America ཡི་རྒྱང་སྲིང་རླུང་འཕྲིན་ཁང་ཡིན། དེ་རིང་ང་ཚོའི་ཁ་བའི་མི་སྣའི་ལེ་ཚན་འདིའི་ནང་ལ་ཡ France ན་བཅའ་བཞུགས་གཞས་པ་གྲགས་ཅན་པ་བློ་བཟང་བདེ་ལེགས་ལགས་ཀྱིས། གསུང་བཤད་གནང་གི་ཡོད་པའི་སྐོར་ལ་ཡང་འདི་གའི་གསར་འགྱུར་མཁོ་གཏོང་བ་རྡོ་རྗེ་བཀྲ་ཤིས་ལགས་ཀྱིས་སྣེ་འཁྲིད་ཞུས་པ་འདི་གསན་རོགས་གནང།
VOA ཨ་རིའི་རླུང་འཕྲིན་ཁང་གི་ཁ་བའི་མི་སྣ་ལེ་ཚན་གསན་གཟིགས་གནང་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང་ཐེངས་འདིའི་ཁ་བའི་མི་སྣ་ལེ་ཚན་དུ France ན་གནས་སྡོད་བོད་ཀྱི་གཞས་པ་གྲགས་ཅན་བློ་བཟང་བདེ་ལེགས་ལགས་ངོ་སྤྲོད་དང་འབྲེལ་ཁོང་དང་ལྷན་དུ་ཁོང་གི་གླུ་གཞས་སྒྱུ་རྩལ་གྱི་ལམ་བུ་ཡི་ཐད་གླེང་མོལ་ཁ་ཤས་ཞུ་གི་ཡིན་ཐེངས་འདིའི་ལེ་ཚན་གཙོ་སྐྱོང་བ་རྡོ་རྗེ་བཀྲ་ཤིས་ཡིན། གཞས་པ་བློ་བཟང་བདེ་ལེགས་ལགས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་བོད་དཀར་མཛེས་ཁུལ་དུ་སྐྱེས་ཤིང་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་མཇུག་ཏུ་རྒྱ་གར་འབྱོར་ཏེ་གོ་པལ་པུར་བོད་ཕྲུག་ཁྱིམ་སྡེར་སློབ་ཞུགས་ཀྱིས་འཛིན་རིམ་བཅུ་གཉིས་མཐར་སོན་དེ་རྗེས་ས་རཱ་མཐོ་སློབ་ཏུ་མཐོ་རིམ་སློབ་སྦྱོང་བྱེད་ཞོར་གླུ་གཞས་གཏོང་འགོ་ཚུགས་ཏེ་ད་བར་སྙིང་སྡུག་བསྟན་འཛིན་སྒྲོལ་མ་དང་བོད་ལ་འགྲོ་ཇོ་མོ་གླང་མ་སོགས་ཆེད་སྒྲིག་གླུ་གཞས་མང་དག་ཞིག་དངོས་སུ་སྤྱི་ཚོགས་ནང་འགྲེམས་སྤེལ་གནང་ཡོད་པ་མ་ཟད་རྒྱ་བལ་འབྲུག་གསུམ་དང་ཡུ་རོབ་ཡུལ་གྲུ་ཁག་བྱང་ཨ་རི་བཅས་སུ་གླུ་གཞས་འཁྲབ་སྟོན་གནང་མུས་ཡིན་པའི་ཁར་མང་ཚོགས་ནས་དགའ་མོས་ཆེན་པོ་ཐོབ་བཞིན་ཡོད་འདུག།
བཀྲ་ཤིས་བདེ་ལེགས་བློ་བཟང་ལགས་ད་ཐོག་མ་ཁྱེད་རང་གི་ཞིབ་ཕྲའི་ངོ་སྤྲོད་མ་གནང་གོང་ལ་ཡང་ད་ལྟ་ཉེ་བའི་ཆར་ལ་ཡང་ཨ་རིའི་ཁུལ་ལ་ཡང་སྒོར་གཞས་སྐོར་སྐྱོད་བྱས་ནས་གླུ་གཞས་འཁྲབ་སྟོན་གནང་ག་ཞིག་འདུག་ཕེབས་སོང། དེ་སྤྱི་ཡོངས་ཀྱི་ག་འདྲའི་འགྲོ་བ་བྱུང་སོང་ཨ་ནི་ས་གནས་ག་བ་ག་བ་ལ་ཡང་ཅིག་འཁྲབ་སྟོན་གནང་ག་ཕེབས་ཡོད་པས་ན། རེད་ད་ཉེ་ཆར་ང་དང་ཨ་ནི་ཇོ་ལགས་ཚེ་རིང་འགྱུར་མེད་ལགས་ཨ་ནི
ང་གཉིས་ད་ཨ་རིའི་སྒོར་གཞས་སྐོར་སྐྱོད་ཞིག་འགྲོ་བ་རེད་ཟླ་བ་གཅིག་དང།

ང་ཚོ་ས་གནས་ཁག་བཅུ་ཙམ་ལ་བྱ་ཡག་བྱས་པ་རེད་ཡིན་ནའི་ད་དུས་ཚོད་དང་འདི་འདྲའི་རྐྱེན་པས་ང་ཚོ་བྱུང་མ་སོང། ཡིན་ནའི་ད་ཕ་གི་ལ་འགྲོ་བའི་དཔེ་ཧ་ཅང་གི་སོ་སོ་ཚོར་བ་དང་མ་སོང་སྐྱིད་པོ་ཞིག་བྱུང་སོང་གང་ཡིན་ཟེར་ན་ང་རང་གི་ནོར་འཇུ་འདུག་སྟ་དེ་དུས་ག་ཚོད་ལ་ང་རང་གི་གཞས་ད་དྲ་རྒྱའི་ནང་ལ་ཉན་དེ་ཉན་ཨང་དང་པོ་དེ་རྒྱ་གར་ནང་ལ་འདུག།

དེ་འདྲའི་ཤ་དྲན་པའི་བློ་རང་ཞིག་སྐྱེས། སོ་སོ་སེམས་པ་ནང་ལ་སྐྱེ་བ་ར་ཚོར་བ་ཞིག Satisfaction ཞིག་ཡོད་རེད་ང་ཚོ་བདེ་བ་དེ་དངོས་གནས་ཁམས་པ་རུ་ཆགས། ལགས་སོ་བོད་ཀྱི་གཞས་པ་དགའ་མོས་ཆེ་ཤོས་བྱེད་ས་ཞིག་ཏུ་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཞིག་ཆགས་པ་ལ་ཡང་རྒྱུ་དང་རྐྱེན་མང་པོ་ཞིག་ཚང་དགོས་པར་བསམ་གྱི་འདུག་ཆ་རྐྱེན་མང་པོ་ཞིག་ཚང་དགོས་པར་བསམ་གྱི་འདུག་ཁྱེད་རང་དང་པོ་ཐོག་མ་གཅིག་གཞས་ལ་ཡང་དབྱིངས་ལེན་སྟངས་རེད་དེ་ནས་གཞས་པ་ཅིག་ཆགས་ཡག་གི་བརྒྱུད་རིམ་འདྲ་པོ་ཅིག་ངོ་སྤྲོད་གནང་བས་ན་ག་འདྲ་འགྲོ་ཞེས། གཞས་པ་བྱ་ཡ་ཞིག་དང་གཞས་གོ་ལ་དགའ་བོ་བྱ་ཡ་དེ་རྒྱུ་དང་རྐྱེན་འདྲ་གཙོ་ག་རེ་ཟེར་ན་ནང་ནས་རེད། ཕ་མ་གཉིས་གཞས་ལ་ཡ་ཞོ་དགའ་བོ་ཡོད་རེད། དམིགས་བསལ་གྱི་པཱ་ལགས་ཀྱིས་དཔེ་གླིང་བུ་ཡག་པོ་ཞོ་བཏང་གི་རེད། ཨ་ནི་ངའི་ཨ་མ་ནི་ངའི་ཨ་མ་ངའི interview ལ་ག་རེ་ཟེར་དྲི་བ་དེ་འདྲ་ལ་ཞུ་རྒྱུ་བྱུང་ཟེར་བ། ངའི་ཨ་མ་ཡང་དེ་འདྲའི་ང་ཚོ་ག་རེ་ཟེར་གྲོང་པ་ནང་ལོ་གཅིག་ཡང་དེ་ལས་ཀ་འདྲ་བྱེད་དུས་ག་ཟེར་ལ་ལས་ཀ་བྱེད་ཀྱི་བྱེད་ཀྱི་གཞས་བཏང་གི་ཡོད། དཀའ་ལས་མ་ཁག་ཅིག་ཁོང་ཚོས་འོང་བས། དེ་དག་ཚང་མ་ཡང་གཞས་པའི་འགྲོ་རེད། འོ་དེ་འདྲའི་ལ་བརྟེན་ནས་དགའ་བོ་བྱས་ཨ་ནི་བོད་ཀྱི་དེ་དུས་ག་ཟེ་སྐབས་དེ་དུས་ཀྱི་གཞས་པ་གཞས་མ་དེ་ཚོ་གི་གཞས་ལ་ཉན་པ་ལ་བརྟེན་ནས་དགའ་བོ་བྱེད་ཡག་བྱུང། ཕྱིས་སུ་བཙན་བྱོལ་ནང་སླེབས་དུས་ག་ཟེ་ནི་བཙན་བྱོལ་ནང་ད་བོད་ཕྲུག་ཁྱིམ་སྡེ་ལ་ཡང་ནི་གཞས་མང་པོ་བཏང་ར་བ། ད་བོད་ཕྲུག་ཁྱིམ་སྡེ་སློབ་གྲྭ་གོ་པལ་པུར་གི་གཞས་བཏང་མཁན་ང་རེད་ད་ག་ཟེ་རེད། བུ་གི་གཞས་བཏང་མཁན་དེ་ང་རེད། ད་སྐབས་དེ་དུས་ག་ཟེ་སྙན་ཆའི་རྒན་ལགས་དེ་ཚོ་གི་ད་ཁྱེད་རང་སྐད་ཡག་པོ་ཞིག་འདུག་ད། ཁྱེད་རང་གཞས་བཏང་དགོས་རེད་ད་ཟེར་སྙན་ཆའི་ད། སྐབས་དེ་དུས་རྒན་ལགས་བཀའ་དྲིན་ཆེན་པོ་ཞུ་བ་དང་འབྲེལ་ཡོད། རྒན་ལགས་དེ་འདྲས་ཀྱི་སྙན་ཆ་གར་སོན་ནས་གཡོན་སྐྱོར་གཡོལ་སྐྱོར་བྱས་ནས་ཨ་ནི་དེ་འདྲས་ཀྱི་རྒྱབ་སྐྱོར་ལ་བརྟེན་ནས་ཨ་ནི་སོ་སོ་ཀྱི་གཙུག་ལག་ཁང་གཡོན་དུ་བ་ལ་འཁྲུངས་སྐར་ཉིན་མོ་དང་དེ་འདྲས་ལ་གཞས་བཏང་ཡ་བྱས། ཨ་ནི་དེ་འདྲས་བྱས་པར་ད་སྐབས་དེ་དུས་ག་ས་ལ་སློབ་གྲྭ་ཕྲུ་གུ་གཅིག་གིས་གཞས་ཡག་པོ་ཞིག་བཏང་སོང་ལབ་ཡ་མ་གཏོགས་མིང་ཧ་གོ་མ་རེད་བ། ཨ་ཕྱིས་སུ་ད་ཕ་གིའི་ས་ར་མཐོ་སློབ་འགྲོ། འཛིན་གྲྭ་བཅུ་གཉིས་ཐོན་ཚར་ནས་ཕ་གིའི་ས་ར་མཐོ་སློབ་འགྲོ་དུས་ག་ས་ལ་ནི་ས་ར་མཐོ་སློབ་འགྲོ་གི་འགྲོ་གི་ནི་ང་རང་གིས་ད།

ལས་ནི་ད་གཞས་བཏང་བཏང་བ་རང་ཞིག་རེད། ཨ་ནི་སློབ་གྲྭ་གི་འཛིན་གྲྭ་བཅུ་གཉིས་ཐོན། ཕྱིས་སུ་ས་ར་སྡོད་དུས་ལ་ཨ་ནི་ཞེས་དང། ཨ་ནི་ས་ར་སྡོད་དུས་ད་དངོས་སུ་ངས་ས་ར་མཐོ་སློབ་ནས་ཡིན་ཏེ། གཞས་ཚིག་བྲིས་ཡ་དང་ཨ་ནི་གཞས་རྩོམ་ཡ་འགོ་བཙུགས་ནས་ཨ་ནི་གཞས་མར་བཏོན་ཡ་འགོ་བཙུགས་བྱས་ཡིན་པ། ཨ་ནི་ཉིས་སྟོང་དྲུག་གི་ཟླ་མཇུག་ལ་རེད།

གསུམ་ལྷག་བཞི་བཏོན་ཡོད་ལ། བཞི་བྱས་ཨ་ནི། དེའི་སྒང་ལ་ཡང་ནི། ཡུ་ཊུབ་ནང་ལ་གཞས། ང་ཚོ་རྐང་གཅིག་གཅིག་དེ་འདྲ་ཡོད། བརྙན་པར་ཡོད་འགྱུར་དེ་འདྲའི། བྱས་ཙང་དེ་འདྲའི་མང་པོ་ཞིག་བཏོན་ཡོད་པ་རེད་ད། གཞས་ཁྱོན་བསྡོམས་པའི། སུམ་ཅུ་སོ་གྲངས་ཞིག་བཏོན་ཡོད་རེད་ད། ད་སོ་ད་སྟེ་མང་པོ་ཞིག་བཏོན་བཞག། དེ་ནས་ད། གཞས། ལོ་མང་པོ་ཅིག་རིང་ལ་ཡང་ཁྱོད་རང་རྒྱུན་བསྲིངས་ནས་ད་ཅིག་གཞས། གླུ་གཞས་ཀྱི་ལམ་བུ་དེའི་ཐོག་ལ་མདུན་སྐྱོད་བྱས་བྱས་ད་ལྟའི་ཆར་ལ་ད་བཙན་བྱོལ་ནང་ལོགས་ལ་གཅིག་དགའ་མོས་ཆེན་པོ་ཐོབ་ས་གི་གཞས་པ་ཅིག་ཆགས་བསྡད་འདུག་དེ་ཡིན་དུས་ཙམ་པ་ཁྱེད་རང་ངོས་ནས། རྒྱ་ཆེའི་མང་ཚོགས་ནང་ལོགས་ནས་ཁྱེད་རང་གི་ད་ལྟ་བར་དུ་གླུ་གཞས་བཏོན་བཞག་པ་དེ་ཚོ་ནང་ལོགས་ནས་དགའ་མོས་ཆེ་ཤོས་བྱེད་ས་དེ་ག་རེ་འདྲ་བའི་ཆགས་ཀྱི་འདུག་དེ་ནས་དེ་ལ་ཅིག་དགའ་མོས་ཆེན་པོ་བྱེད་དགོས་ཡ་གི་རྒྱུ་མཚན་འདྲ་ཞིག་ག་རེ་མཐོང་གི། མི་སོ་སོ་སོ་སོར་ག་རེ་ཟེར་དགོས་རེད་ཁམས་དང་མོས་པ་ཟེར་འདྲ་བོ་འདྲ་མི་འདྲ་འདྲ་མི་འདྲ་རེད་འདུག་བ། ཁ་ཤས་ང་ཁྱོད་གཞས་དེ་ལ་དགའ་གི་འདུག་ལབ་འདུག་ཁ་ཤས་ཡང་ང་ཁྱོད་གཞས་དེ་སྙིང་རྗེ་མོ་འདུག་ལབ་འདུག་ཡིན་ནའི་ད་མང་ཚོགས་ལྟ་དུས་བཙན་བྱོལ་ནང་ལ་ལྟ་དུས་ག་ཟེ་གཞས་བརྩེ་དུང་གཞས་ལ་ཡ་དཔེ་དགའ་བོ་བྱེད་གི་འདུག་ད་བརྩེ་དུང་གཞས་ངེད་ཀྱི་ད་ལྟ་བསྟན་འཛིན་སྒྲོལ་མ་དང། ད་ནི་དཔེར་ན་ད་ལྟ་མཛའ་གླུ། འདི་ཚོ་གཉིས་ལ་དཔེ་དགའ་བོ་བྱེད་ཀྱི་འདུག། ཨ་ནི་ཡང་ཁ་ཤས་ཀྱིས་དཔེ་ལྟར་ངེད་ཀྱི་གཞས་སྔོན་མ་བྱུང་ཡ་རི་ལོ་དང་ཨ་ནི་བོད་ལ་འགྲོ་འདི་ཚོ་ལ་ཡང་དགའ་བོ་དཔེ་བྱེད་ཀྱི་འདུག། ཡང་ད་སོ་སོ་མི་འདྲ་མི་འདྲ་རེད་ཤག། ཁམས་དང་མོས་པ་འདྲ་མི་འདྲ་ར་བ། བྱས་ཙང་འདྲ་མི་འདྲ་རེད་ཤག་ཡིན་ནའི་ད། གཙོ་བོ་ག་རེ་ཟེར་ན། བརྩེ་གདུང་གཞས་དེ་ལ་ཡང་བསྟན་འཛིན་སྒྲོལ་མ་འདི་ཚོ་ལ་དགའ་བོ་བྱེད་ཡ་གི་རྒྱུ་མཚན་རོགས་གཙོ་རིང་གར་ཐུང་ར་ན་ང་ཚོ་དཔེ་དེ་མི་ཁོ་ར་དེ་ས་དུས་ར་ཁོ་ར་བརྩེ་གདུང་གི་དུས་ར་རེད་དོ། རེད་དོ། བེད་སྤྱད་འགྲོ་བ་དེ་འདྲ་ཡོད་ཅིག་ཁོ་རང་གི་དེ་བྱས་གཉིས་ནི་ནི་གཞས་ཚིག་གོ་བདེ་བ་བྱས་ཨ་ནི་གདངས་དང་གཞས་ཚིག་མཚུངས་པ་བྱས་ཨ་ནི་ཅི་ད་ནི་དེ་འདྲ་རེད་བ་ཞིག་ངས་རང་དྲན་གི་འདུག་ད་ག་འདྲ་མ་འདི་བརྩེ་གདུང་གཞས་ལ་དགའ་བོ་བྱས་བ་ཡིན་ན་རེད་ང་རང་ཚོ་གི་བོད་ཀྱི་ལ་རྒྱ་གི་གཞས་ལ་ཡང་དགའ་བོ་བྱས་བ་ཡིན་ན་རེད

སྡིངས་ཆ་སྒང་ལ་ཡོང་རྗེས་ཅི་བྱས་བཏང་ཡ་ད་གཞས་སྙན་པོ་དང་ཨ་ནེ་གཅིག་སྙིང་རྗེ་མོ་མཐོང་ཁུལ་རེ་ད་ཡིན་ནའི། རྒྱབ་ལོགས་ལ་ཡང་ཡང་ཅིག་གཞས་པ་གཞས་མ་ཚོའི་ངོས་ནས་གདོང་ལེན་བྱེད་དགོས་ད་དཀའ་ལས་མང་པོ་ཞིག་བརྒྱབ་ཡོད་རེད་བསམ་གྱི་འདུག་ཁྱེད་རང་ངོས་ནས་ད་ལྟ་བར་དུ་ཅིག་གདོང་ལེན་བྱེད་དགོས་ཕྱིར་ཤུལ་འདྲ་བོ་ཅིག་ག་རེ་བྱུང་སོང་དཀའ་ངལ་འདྲ་བོ་ཅིག་ཁྱེད་ཤུལ་ག་རེ་ག་རེ་ཡོང་གི་འདུག། ད་ཁྱེད་རང་གི་ད་ལྟ་དྲི་བ་དེ་རེད་དྲི་བ་དེ་དཔེ་ཧ་ཅང་གནད་འགག་ཆེན་པོ་ཅིག་རེད་བཞག་ད་ང་ཚོས་དཔེར་ན་ངས་གཞས་ལ་ཡ་རེད་རེད་ད་དགའ་བོ་བྱེད་མཁན་གཉིས་ཀྱི་བོད་ནས་གཞས་པ་ཞིག་བྱུང་སོང། ད་ཕྱིན་ཚུར་འབྲེལ་བ་བྱེད་ང་རང་གི་ཅི་ད་ནི་ང་ཏོག་ཙམ་ཡང་ཏོག་ཙམ་དེ་ཡོད་མི་ལྷོད་ལྷོད་རོལ་ཞུ། ཞེ་དྲག་ཕར་འབྲེལ་བ་བྱེད་ཐུབ་མི་འདུག། མ་གཏོགས་ནི་ཚུར་ལ་དངོས་གནས་བོད་ནས་བེ་གར་སོས་བར་ཚུར་ལ་དངོས་གནས་འབྲེལ་བ་ཡག་པོ་བྱེད་ཀྱི་འདུག། ཨ་ནི་མི་སེར་གྱི་གཞས་པ་གཞས་མ་གྲགས་ཅན་དེ་འདྲའི་བར་ངས་མ་འབྲེལ་བ་བྱུང་སོང་ད་ཕྱིན་ཟེར་ཡང་དེ་འདྲའི་འབྲེལ་བ་དེ་བརླག་འགྲོ་གི་འདུག། མ་གཏོགས་སྐབས་དུས་དུས་ག་ཚོད་ཁྱེད་རང་གཞས་དེ་བཏང་བཅུག་བ་ཟེར་ནས་གཞས་པ་གཞས་པ་གཞས་མ་གྲགས་ཅན་མང་པོ་ཞིག་གཉིས་བྱས་གཉིས་གཞས་དེ་བསྐྱར་ལེན་ཟེར་བུ་ར་ཡང་བསྐྱར་གོམས་སུ་བཏང་ཡོད།

དཀའ་ལས་ཁག་པོ་ཞིག་འོས་ཅིག་ཆགས་དེ་ཡོད་ཙང་གི། ཚང་མ་ཁྱེད་རང་རང་གི་གནང་གི་འདུག་དེ་དེ་ཚོ་ཡང་ཅིག་གདོང་ལེན་འདྲ་བོ་ཞིག་ག་འདྲ་འདྲ་བོ་ཞིག་གནང་དགོས་ཡོད་ན། ཨོ་རེད་ད་ཁྱེད་རང་གི་གསུང་ཡ་འདི་ལྟར་རེད། གཞས་ཚིག། ད་ཅི་ད་ནི་ང་ཚོས་འདྲ་རེད་བཞག་ངས་དུས་རྒྱུན་དུ་ནི་བསམ་གི་ཡོད། ང་ཚོའི་བོད་ཀྱི་གཞས་བཏང་མཁན་ཚད་ལྡན་ཅིག་ཆགས་དགོས་ན་རེད་ད་ང་ཚོ་ཚད་ལྡན་ང་ཞུ་གི་མེད་ད་ཚད་ལྡན་ཡིན་ཡིན་ནའི་ཚད་ལྡན་ཅིག་ཆགས་དགོས་པ་ཡིན་ན། བོད་ཡིག་འདི་ང་ཚོ་གཞན་དྲིང་མ་འཇོག་པར་ཅིག་ད་རང་རྐྱ་འཕེར་བ་ཞིག་དགོས་ཡ་གལ་ཆེན་པོ་རེད་ཤག་དྲན་གྱི་འདུག་གང་ཡིན་ཟེར་ན་གཞས་ལ་ཡ་དེ་ཕལ་ཆེར་ག་རེ་ཟེར་ན་དེ་རེད་བ་ཚོར་བ་རེད་བ་སོ་སོ་ཚོར་བ་དེ་མར་སྟོན་ཡ་རེད་བ Express your feelings ལབ་ཀྱི་འདུག་ང་ཚོ་སོ་སོ་གི་ཚོར་བ་དེ་མར་སྟོན་ཡ་རེད་བ་ཚོར་བ་དེ་སྟོན་པ་ལ་ཡ་སོ་སོ་གི་ཚོར་བ་དེ་སོ་སོ་གི་སྟོན་དགོས་ན་སོ་སོ་གི་མ་ཡིག་ཐོག་ལ་ཕབ་པ་ཡིན་ན་མི་སེར་གི་ཚོར་བ་མ་འདྲ་འགྱུར་བ་མ་གཏོགས་མི་གཞན་གཅིག་གི་གཞས་ཚིག་བྲིས་བྱས་ནི་ཁྱེད་རང་ལ་སྤྲད་ཁྱེད་རང་གི་བཏང་བ་ཡིན་ན་ཚོར་བ་དེ་ཡ་ཏེས།

གཏོང་གི་ཡོད། ལེགས་སྐྱེས་རེད་ད་ཁྱེད་རང་གིས་གསུང་དུས་ལེགས་སྐྱེས་ཟེར་ཏེ། ཚིག་ལས་སླ་པོ་ཅིག་མ་རེད་ལེགས་སྐྱེས་ལས་དེ་དྲང་པོ་ཤོད་ན་ད་ང་ཚོས་ལེགས་སྐྱེས་ལབ་དུས་ག་རེ་ཟེར་ཧོ་ད་དེ་ག་རེ་ཟེར་ན་ལེགས་སྐྱེས་ཟེར་ཏེ་ང་ཚོས་དེ་ལག་རྟགས་ཕུལ་བ་འདྲ་བོ་ད་རྔན་པ་སྟེར་བ་འདྲ་བོ་དེ་ལ་ང་ཚོས་ལེགས་སྐྱེས་ལབ་ཀྱི་འདུག་བ། ཡིན་ནའི་དེ་ལག་རྟགས་ཕུལ་བ་ཡ་ད་རྔན་པ་སྟེར་བ་ཡིན་ན་ཁོ་རྡོག་རྡོག་ཞིག་ཕར་སྟེར་ཡོད་རེད་བ། ལེགས་སྐྱེས་ལ་ཡ་ད་བཟོ་རིག་དེ་ང་རང་བསམ་པ་དེ། སོ་སོ་གིས་ག་རེ་ཟེར་སྐྱེས་པའི་རྗེས་ལ་ཡ་དཔེ་ལེགས་སྤེལ་གྱི་བྱ་བ་ཞིག་བྱས་ནས་དེ་དངོས་གནས་དྲང་གནས།

སྟོང་ཕྲག་དག་ལ་དཔེར་ན་ལོ་མང་པོ་ཞིག་ལ་སོ་སོས་དགེ་ཕྲུག་མང་པོ་ཞེ་པོ་ཅིག་གསོ་སྐྱོང་བྱས་ནས། དེ་ལ་ཡང་སློབ་སྦྱོང་སྤྲད་ཤེས་ཡོན་སྤྲད་པ་ཡིན་ན། ད་ཕྱིས་སུ་རྒན་ལགས་དེ་ག་རེ་ཟེར་ན། རྒན་ལགས་དེ་ལས་སྐལ་རེད་བ་དེ་རྒན་ལགས་ཁོ་རང་གི་ལས་སྐལ་རེད་བ། དཔེར་ན། སྨན་ཁང་ནང་ལ་ཨམ་ཆི་སྐད་གྲགས་ཆེན་པོ་ཞིག་དངོས་གནས་སེམས་པ་བཟང་པོའི་སྒོ་ནས། ནད་པ་མང་པོ་ཞིག་ནད་ནས་ག་རེ་ཟེར་བར་ཐར་བར་བྱས། ནད་དྲག་བཅུག་པ་དེ།

མི་གཅིག་གཉིས་ཡིན་ན་རེ་ང་རང་ཚོའི། སྤྱི་ཚོགས་ནང་ལ་ཚུ། ཁྲིད་ཐོག་ཤ། ལོང། མ་གཏོགས་དེ། འདི། འདི་ནང་ལ་ད་ང་ཚོ། དུས་རྒྱུན་དུ་འགྲོ་བསྡད་ཡ་ད་ཕྱི་རྒྱལ་སྤྱི་ཚོགས་ནང་འགྲོ་བསྡད་པ་རེད་བ། བྱས་ཙང་ཕྱི་རྒྱལ་གྱི་ཤན་ཞུགས་སྲིད་ཀྱི་རེད་བ། དེ་ཁོ་རང་ནོར་འཁྲུལ་ག་ཡང་མ་རེད་བ། དེ་ཕྱི་ཁ་ཕར་ཕྱོགས་ཀྱི་ཤུགས་ཆེན་པོ་རེད་ཤན་དེ་ཤུགས། ཕྱི་ལོགས་ཀྱི་ཤན་དེ་ཤུགས། ཤུགས་ཆེ་དྲགས་ནས་ཞུགས་སྲིད་ཀྱི་རེད་བ། བྱས་ཙང་དེ་མེད་པའི་ཆེད་ང་རང་ཚོ་གི། བོད་པའི་གི་རིག་གཞུང་ནང་ལ་ཚུ་སྙིང་རྗེ།

ཐེངས་འདིའི་ཁ་བའི་མི་སྣ་ལེ་ཚན་གྱི་མཇུག་ཏུ་གཞས་པ་བློ་བཟང་བདེ་ལེགས་ལགས་ཀྱིས་བཏང་གནང་བའི་ཇོ་མོ་གླང་མ་རྩེ་ལ་འགྲོ་ཞེས་པའི་གླུ་གཞས་དུམ་བུ་ཞིག་ཁོང་གི་ཆོག་མཆན་ཡོད་པའི་ཐོག་ཁྱེད་རྣམ་པའི་སྤྱན་ལམ་དུ་གཟིགས་འབུལ་ཞུ་རྒྱུ་ཡིན། ཐེངས་འདིའི་ལེ་ཚན་གསན་གཟིགས་གནང་བར་ཐུགས་རྗེ་ཆེ་ཞུ་དེ་རྗེས་མའི་ལེ་ཚན་ནང་སླར་ཡང་མཇལ་ཡོང།

ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཊོན་ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་མ་ཞུས་གོང་ལ་འཛམ་གླིང་གསར་འགྱུར་སྙིང་བསྡུས་ཞིག་སྙན་སྒྲོན་ཞུ་གི་ཡིན། ཨུ་རུ་སུ་གྱི་ཁྲིམས་ཁང་ཞིག་ནས་གཟའ་མིག་དམར་ཉིན་མོ་ཁོང་ཚོའི་བཙོན་འོག་ཏུ་ཡོད་པའི་ཨ་མི་རི་ཀའི་གསར་འགོད་པ་ཨེ་ཝན་གྷུ་ཤི་ཁོ་བྷིཆ་སྤྱི་ཟླ་གསུམ་པའི་ཚེས་ཉི་ཤུའི་བར་དུ་སྔོན་འགྲོའི་ཁྲིམས་ཞིབ་མཇུག་སྒྲིལ་གྱི་མ་རེད་ཅེས་བརྗོད་དེ་མུ་མཐུད་དེ་བཀག་ཉར་བྱེད་རྒྱུའི་གསལ་བསྒྲགས་བྱས་ཡོད་པ་དང་ཁོང་ལོ་སུམ་ཅུ་སོ་གཉིས་ཡིན་པའི་ཨ་མི་རི་ཀའི་གསར་འགྱུར་ཆེད་ཀྱི་གསར་འགོད་པ་དེ་ནི་ཨ་རིའི་སོ་ཉུལ་ཡིན་པའི་དོགས་གཞིའི་འོག་ཏུ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་གསུམ་པའི་ནང་ཨུ་རུ་སུ་གཞུང་ནས་འཛིན་བཟུང་བྱས་ཡོད་པ་རེད། ཡེ་མེན་ནང་ཡོད་ཨི་རན་གྱི་མཐུན་ཕྱོགས་ཡིན་པ་ཧུ་ཐུའི་གྱེན་ལོག་རུ་ཁག་ཚོས་བརྗོད་དོན་བྱས་ན་ཁོ་ཚོས་རྒྱ་མཚོ་དམར་པོའི་ནང་ཨིསི་རཱཨེལ་དང་ཨ་མི་རི་ཀའི་ཕྱོགས་སུ་སྐྱོད་མཁན་གྲུ་གཟིངས་ཁག་དང་དོས་སྐྱེལ་གྲུ་གཟིངས་ཁག་ལ་དམིགས་བཀར་རྒོལ་རྡུང་བྱེད་ཀྱི་ཡོད་པའི་སྐོར་ལ་གསལ་སྟོན་བྱས་པ་དང་ཆབས་ཅིག་ཁོ་ཚོས་རྒྱ་མཚོ་དམར་པོའི་ཉེ་འགྲམ་དུ་ཡོད་པ Gulf of Aden། དང་ཨིས་ར་ཨེལ་གྱི་དོས་སྐྱེལ་གྲུ་གཟིངས་ཨེམ་ཨེས་སི་སིལ་བར་རྟགས་ཅན་དེར་མེ་ཤུགས་འཕུར་མདའ་མང་པོ་བརྒྱབ་ནས་གཏོར་རྒོལ་བྱས་པའི་སྐོར་དེ་རེས་གཟའ་མིག་དམར་ཉིན་མོར་གསལ་སྟོན་བྱས་བཞག། ཡུ་རོབ་མཉམ་འབྲེལ་གྱི་རྒྱལ་ཁབ་ཁག་ནས་རང་རྒྱལ་རབ་ནང་དུ་རྒྱལ་ཁབ་ནང་དུ་ཡོད་པའི་ཨུ་རུ་སུ་གྱི་གཞུང་ཚབ་ཚོ་བཀའ་བཀོད་ཀྱིས་སྲིད་འཛིན་ཕུ་ཏིན་དང་ཁོང་གི་སྲིད་གཞུང་ལ་ངོ་རྒོལ་བྱེད་མཁན་ཕྱོགས་འགལ་ཚོགས་པའི་དབུ་ཁྲིད་གྲགས་ཅན་ཨ་ལེག་སི་ནེ་ཝ་ལེང་གཟའ་འཁོར་སྔོན་མའི་གཟའ་པ་སངས་ཉིན་མོ་བཙོན་ཁང་དུ་འདས་གྲོངས་སུ་གྱུར་པའི་གནས་ཚུལ་དེའི་ཐད་ལ་དྲི་ཞིབ་གནང་གི་ཡོད་པ་རེད། ཡང་དེའི་བར་ན་སྐུ་ཞབས Alexei Navalny དམ་པའི་ཡུམ་གྱིས་ཕུང་པོ་རྩིས་སྤྲོད་གནང་རོགས་ཅེས་ཨུ་རུ་སུ་སྲིད་འཛིན་ཕུ་ཀྲིན་ལ་རེ་སྐུལ་ཞུས་པ་དང་གོས་ནག་པོ་གྱོན་ཏེ་བཙོན་ཁང་གི་ལྕགས་རིའི་ཕྱིར་རེ་སྒུག་བྱེད་བཞིན་ཡོད་པ་རེད། དེང་སྐབས་རྒྱ་གར་ནང་ཞིང་པ་ངོ་རྒོལ་བ་ཚོས་རྒྱ་གར་གཞུང་གིས་ཞིང་པའི་སྟོན་ཐོག་ཁ་ཅིག་གི་རིན་གོང་ལ་འགན་སྲུང་དགོས་པའི་དགོས་འདུན་བཏོན་གྱི་ཡོད་པ་དང་སྦྲགས། ངོ་རྒོལ་ལས་འགུལ་དེ་དག་ཞི་འཇམ་ཡོང་རྒྱུའི་སླད་རྒྱ་གར་གཞུང་ཕྱོགས་ནས་གྲོས་འཆར་བཏོན་པས་གྲོས་འཆར་དེར་ཞིང་པའི་མཐུན་ཚོགས་ནས་ཁས་ལེན་མ་བྱས་པར་ཁོ་ཚོས་ཁོ་ཚོའི་དགོས་འདུན་དེ་དག་ཆ་ཚང་རྒྱ་གར་གཞུང་གིས་མ་སྒྲུབ་པ་ཡིན་ཚེ་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་མུ་མཐུད་ནས་ངོ་རྒོལ་ལས་འགུལ་སྤེལ་གྱི་ཡིན་ཞེས་ཉེན་བརྡ་ཞིག་བཏང་གི་ཡོད་པ་རེད། ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཨ་རིའི་སྲིད་འཛིན་འོས་འདེམས་ལས་འགུལ་ཆེད་ཀྱི་སྔོན་འགྲོའི་འགྲན་རྩོད་ཁག་གི་གྲུབ་འབྲས་ལ་གཞིགས་ན། ད་ལོ་བསྐྱར་དུ་དམངས་གཙོ་སྲིད་དོན་ཚོགས་པའི་ངོས་ནས་སྐུ་ཞབས་ཇོ་བཱའི་ཏན་དང་སྤྱི་མཐུན་སྲིད་དོན་ཚོགས་པའི་ངོས་ནས་སྐུ་ཞབས་ཌོ་ནལ་ཁྲམ་གཉིས་མཐའ་མའི་སྲིད་འཛིན་འོས་མི་འགྱུར་རྒྱུའི་རྣམ་པ་ཐོན་གྱི་ཡོད་པས་མི་མང་པོ་ཞིག་གིས་སྲིད་འཛིན་འོས་མི་གཉིས་ཀ་དགུང་ལོའི་ཆ་ནས་རྒན་དྲགས་པའི་བསམ་ཚུལ་ཤུགས་ཆེ་འཛིན་གྱི་ཡོད་པ་རེད། དེ་དང་ཕྱོགས་མཚུངས་ང་ཚོས་ཐེངས་འདིའི་ལས་རིམ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན་ལས་རིམ་དེའི་གོ་སྒྲིག་གནང་མཁན་ནང་པ་བསྟན་འཛིན་ལགས་དང་ངོ་སྤྲོད་ཞུ་མཁན་ང་པ་སངས་སྐྱིད་དང། ང་ཚེ་བརྟན་ཆོས་སྒྲོན་ཡིན་ལྷན་རྒྱས་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ།